གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་སྐོར་ལ། གནས་བཤད་ཀྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། རྒྱ་ནག་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ལ་ཐེ་ཇུས་བྱེད་རྒྱུའི་བྱ་སྤྱོད་ཐེར་འདོན་གནང་བའི་རྗེས། ཀྲའོ་ཝུན་ཁིན་གྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་མཐའ་མའི་ཐག་གཅོད། རྒྱ་ནག་གཞུང་ལ་འགན་དབང་ཡོད་ལུགས་བཤད་པའི་ཐད། ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་ཇི་ལྟར་ཡིན་པ་གསལ་སྟོན་གནང་ཡོད་པའི་སྐོར་ལ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དམིགས་བསལ་ཕྱི་དྲིལ་ལེ་ཚན་ཞིག་དང། མཇུག་ཏུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་དང་རྒྱ་ནག་ནང་འགྱུར་འགྲོས་ཀྱི་འབྱུང་འགྱུར་ཤུགས་རྐྱེན་ག་འདྲ་ཞིག་ཐེབས་ཀྱི་ཡོད་མིན་སོགས་ཀྱི་ཐད་ལ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། རིང་མིན་བོད་མིའི་སྒྲིག་འཛུགས་ཀྱིས། གཞིས་བྱེས་བོད་མི་ལྷ་མི་ཡོངས་ཀྱི་ཚབ་ཞུས་ཏེ་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་འདུག་པ་འདིའི་ཐད་ཞིབ་གསལ་ཞུ་གར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲུང་ཡིག་ཚང་ནས་ཕྱི་ཟླ་དང་པོ་གི་ཚེས་པ་དྲུག་གི་ཉིན་མོ་ཡོངས་ཁྱབ་གསལ་བསྒྲགས་སྤེལ་བ་གི་ནང། རིང་མིན་བོད་ཟླ་དང་པོ་གི་ཚེས་པ་ཉི་ཤུ་གི་རྗེས་ཀྱི་གཟའ་སྐར་དགེ་བ་གི་ཉིན། རྒྱ་གར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་གཞིས་བྱེས་ལྷ་མི་ཡོངས་ཀྱི་ཚབ་ཞུས་ཏེ། བོད་མིའི་དབུ་ཁྲིད་གོང་ས་མཆོག་ལ་སྐུ་བགེགས་ཀྱི་མཚན་མ་ཅི་མཆིས་རྨེག་མེད་དུ་ཞི་ནས་སྐུ་ཚེ་ཡུན་དུ་བརྟན་པ་དང་ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་འགྲུབ་པའི་ཆེད་དུ། བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་ཡོད་པས་བླ་སློབ་དད་དམ་དང་སྤྱི་མཐུན་དགེ་ཚོགས་རྟེན་འབྲེལ་མཚོན་ཕྱིར་བློས་གཅོད་ཞལ་འདེབས་འབུལ་བློ་ཡོད་མཁན་རྣམས་ཀྱིས་རང་ཉིད་གནས་ས་གནས་འགོ་འཛིན་ལས་ཁུངས་དང་བོད་རིགས་ཚོགས་པའམ་བོད་རིགས་སྤྱི་མཐུན་ཚོགས་པ་སོ་སོའི་སྐུ་ཚབ་དོན་གཅོད་ལས་ཁུངས་བརྒྱུད་ནས། ཆོས་རིག་ལས་ཁུངས་སུ་འབུལ་གཏོང་དགོས་པའི་གསལ་བསྒྲགས་ཤིག་སྤེལ་ཡོད་ཅིང། བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་གཙོ་འགན་པས་བཀའ་དྲུང་སྦྲ་གཉིས་ཚེ་རྒྱལ་ལགས་ནས། ཟླ་བ་ལྔ་དྲུག་གི་གོང་ནས་བཀའ་ཤག་ཏུ་བཀའ་བསྡུར་ཐུགས་ཐག་ཆོད་པ་དང་འབྲེལ། བརྟན་བཞུགས་འབུལ་རྒྱུ་དགའ་ལྡན་ཕོ་བྲང་ལ་སྙན་སེང་ཕུལ་ཡོད་ན་ཡང། བོད་ལོ་གསར་པའི་ནང་བརྟན་བཞུགས་འབུལ་རྒྱུ་གི་བང་བསྒྲིགས་ན་ཡག་པོ་ཡོད་པ་གི་བཀའ་ཕེབས་པ་གཞིར་བཟུང། ད་ལྟའི་ཆར་ཚེས་ཆ་གཏན་འཁེལ་མེད་པ་སོགས་འགྲེལ་བརྗོད་གནང་གི་འདུག། ཨ་ཡེ་ལས་ཀ་གནང་ཡ་ལས་ཡོད་སྟབས་དེ་འདྲ།
གསར་པ་བོད་ཀྱི་བོད་ལོ་གསར་པའི་ནང་ལ་ཡ་གཅིག་བརྟན་བཞུགས་ཡ་ཕུལ་ཡ་གི་བང་དེ་བསྒྲིགས་པ་ཡིན་ན་ཨེ་ནི། ཡག་ག་མེད་འགྲོ་ཟེར་ཏེ་དེ་འདྲའི་བཀའ་ཕེབས་པ་ཞིག་སོང་བྱས་བྱས་བོད་ཟླ་དང་པོའི་གི་ད་ལྟའི་ཆར་ལ་ཚེས་ཉི་ཤུའི་གཞུག་ལ་ཨེ་ནི། གཟའ་སྐར་དགེ་བའི་ཉིན་མོ་གཅིག་ལ་དུ་ཕུལ་ཡ་བྱས་བྱས་ད་ལྟའི་ཆར་ལ་ཚེས་ཆ་དེ་དུ་གཏན་འཁེལ་མེད་ད་ཡིན་ནའི་གི་ཡ་ཕུལ་ཡ་དེ་ཨེ་ནི་ད་བོད་གཞིས་བྱེས་གཉིས་ཀྱི་བོད་མི་ཡོངས་ཀྱི་ཚབ་ཞུས་བྱས་བྱས་ཨེ་ནི། འཛིན་སྐྱོང་བཀའ་ཤག་གིས་ཐུགས་འགན་བཞེས་ཨ་ནི་དེ་ལ་ཡ། བརྟན་བཞུགས་གོ་སྒྲིག་ཚོགས་ཆུང། ཚོགས་ཆུང།
བསྐོ་གཞག་གནང་ཨ་ནི་དེ་ཚོགས་ཆུང་གི་ངོས་ནས་ཀྱི་ཨ་ནི་དེ་ད་ལྟ་ལྷ། ལས་འགུལ་དང་པོ་རུ་དེ། མ། ཡོངས་ཁྱབ་ཀྱི་གསལ་བསྒྲགས་ཞུ་ཡ་དེ་རེད། གཞན་ཡང་བཀའ་དྲུང་བསྒྲགས་གཉེར་ཚེ་རྒྱལ་ལགས་ནས་བརྟན་བཞུགས་ཀྱི་སྐབས་ཀྱི་རྡོ་རྗེ་སློབ་དཔོན་དེ་དགའ་ལྡན་ཁྲི་རིན་པོ་ཆེ་གཏན་འཁེལ་གནང་ཡོད་པ་དང། འབུལ་རྟེན་འདི་སྐབས་བབ་ཀྱི་ཆོ་ག་སོགས་ད་དུང་གཏན་འཁེལ་གནང་མེད་པ་དང། སྤྱིར་ཚོགས་སྐྱིད་ཁག་མང་པོ་ནས་གོང་ས་མཆོག་ལ་བརྟན་བཞུགས་འབུལ་བཞིན་པ་དང། བོད་མིའི་སྒྲིག་འཛུགས་ཀྱི་བརྟན་བཞུགས་ཕུལ་ན་གཞིས་བྱེས་བོད་མི་ཡོངས་ཀྱི་ངོ་ཚབ་མཚོན་གྱི་ཡོད་པའི་གནད་འགག་ཡོད་པ་འགྲེལ་བརྗོད་གནང་གི་འདུག། གནད་འགག་འདི་རེད་ད་དུང་ཐེངས་གཉིས་པ་རེད་དགུང་ལོ་བགྲེས་པོ་ཕེབས་ཡོད་པ་རེད་ཨ་ནི་ད་སྤྱིར་བཏང་མི་ཚོགས་སྐྱིད་ཁག་མང་པོ་ཅིག་གིས་ད་ལྟ་བོད་དུ་འདུག་ཅེས་ཚེ་སྐུ་ཚེ་ཞབས་པད་བརྟན་ཡག་གི་བརྟན་བཞུགས་ཕུལ་གྱི་ཡོད་རེད་དེ་ན་གཞིས་བྱེས་ད་ང་ཚོ་སྒྲིག་འཛུགས་ཀྱི་ཐུགས་འགན་བཞེས་བྱས་ཕུལ་བ་ཡིན་ན་ད་བོད་མི་ཡོངས་ཀྱི་ཚབ་ཞུས་བྱས་སྤྱིར་བཏང་མི་ཚོགས་པ་སྐྱིད་སྡུག་ཁག་ཕུལ་གྱི་ཡོད་དེ་ཡིན་ནའི་གི་དེའི་ནང་ཚང་མ་ཚུད། ཐུབ་ཀྱི་མེད་དུས། གཞིས་བྱེས་བོད་མི་ཡོངས་ཀྱི་ཚབ་ཞུས་ནས་ཕུལ་ཡ་དེ་ལྟར་སྒྲིག་འཛུགས་ཀྱིས་ཡང་ཕུལ་གི་ཡོད་དུས་རྩོམ་པ་དེ་ཡ་ཁོ་རང་ཁོ་རང་ཡང་གནད་འགག་ཅིག་ཡོད། བོད་མིའི་སྒྲིག་འཛུགས་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་འགན་གཙོ་བོ་བཀའ་དྲུང་གིས་འཁུར་བཞིན་པ་དེ་ཆབས་ཅིག་ལྷན་ཁང་ཁག་བདུན་གྱི་དྲུང་ཆེ་རྣམ་པ་བདུན་ཚོགས་ཆུང་གི་ཚོགས་མི་ཡིན་པ་དང་ད་ལྟའི་ཆར་དཔལ་འབྱོར་གནད་འགག་ཆེ་ཤོས་ཡིན་པས་གསལ་བསྒྲགས་དང་པོ་དེར་ཞལ་འདེབས་མ་གཏོགས་འཁོད་མེད་ན་ཡང་རིམ་པས་དགེ་སྒྲུབ་སྡིག་སྤོང་གི་ལམ་སྟོན་སོགས་ཡོང་རྒྱུ་ཡིན་པ་དང་ད་ལྟ་དམིགས་བསལ་ཐུགས་ཐག་ཆོད་མེད་པ་བཅས་འགྲེལ་བརྗོད་གནང་གི་འདུག། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་ནང་ལ་མུ་མཐུད་ནས། ནད་རིམས་ཁྲོད་འདས་གྲོངས་སུ་འགྲོ་བཞིན་ཡོད་ཀྱང་རྒྱ་ནག་གཞུང་གིས་འདས་གྲོངས་སུ་འགྲོ་རྐྱེན་རིམས་ནད་ཡིན་པར་ངོས་ལེན་བྱེད་ཀྱི་མེད་པའི་གནས་ཚུལ་འདུག་ད་ལྟའི་ཆར་བོད་ནང་རིམས་ནད་ཀྱི་ཁྲོད་མུ་མཐུད་ནས་མི་མང་པོ་ཞིག་རྐྱེན་འདས་དང། ནད་ཀྱིས་མནར་བཞིན་པ་ཤུགས་ཆེན་པོར་ཡོང་བཞིན་ཡོད་ཀྱང་བོད་ནང་གི་ས་ཁུལ་གང་སར་མི་འདས་གྲོངས་སུ་འགྲོ་བཞིན་པའི་གནས་ཚུལ་ཤེས་རྟོགས་ཡོད་ན་ཡང་ཞིབ་ཕྲའི་གྲངས་ཐོ་སོགས་ཤེས་རྟོགས་ཐུབ་རྒྱུ་དེ་ཁག་པོ་ཡིན་པ་དང། ཕྱི་ཚེས་ལྔ་ཉིན་གཅིག་པོར་མལ་གྲོ་གུང་དཀར་འབྲི་གུང་དུར་ཁྲོད་དུ་བོད་ཀྱི་རྒྱལ་ས་ལྷ་ས་གཙོས་པའི་ཉེ་འཁོར་ས་ཁུལ་ཁག་ཏུ་མི་སྣ་འདས་གྲོངས་སུ་ཕྱིན་པ་བརྒྱ་ལྷག་གི་ཕུང་པོ་དུར་འཇུག་བྱས་ཡོད་པ་དང་ལྷ་སའི་དུར་ཁྲོད་གཞན་ཞིག་ཏུ་ཡང་ཕུང་པོ་མང་པོ་སྐྱེལ་འདྲེན་བྱེད་བཞིན་ཡོད་འདུག་ལ། དེ་མིན་ཚེས་བཞི་དང་ལྔ་བར། གསེར་རྟ་བླ་རུང་སྒར་གྱི་དུར་ཁྲོད་དུ་ས་ཕྱོགས་གང་ས་ནས་ཕུང་པོ་སྐྱེལ་ཡོང་སྟེ་བྱ་གཏོར་བྱེད་ས་ཡང་མ་རག་པར་ཕུང་པོ་དྲུག་ཅུ་ལྷག་རུ་བསྒྲིགས་ནས་སྒུག་དགོས་ཐུག་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འགྲེལ་བརྗོད་གནང་བཞག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་མུ་མཐུད་ནས་བོད་ནང་གི་ས་གནས་ཁག་གི་འབྲེལ་ཡོད་སྨན་ཁང་ཁག་ལ་འབྲེལ་བ་བྱས་ཀྱང་ཁ་པར་ཡར་ལེན་མཁན་མེད་པ་དང། ཡར་ལེན་བྱས་ཀྱང་རིམས་ནད་ཀྱི་སྐོར་ལ་གནས་ཚུལ་ལ་ལན་འདེབས་བྱས་མི་འདུག་ཀྱང། ས་གནས་ཁག་གི་འབྲེལ་ཡོད་བརྒྱུད་ནས་ཤེས་རྟོགས་བྱུང་བར་གཞིགས་ན། ཚེས་དྲུག་ཉིན། འདམ་གཞུང་རྫོང་དུ་མི་གྲངས་བཞི་ལྷག་འདས་གྲོངས་སུ་ཕྱིན་ཡོད་པ་དང། དེའི་ནང་ནས་མི་གཉིས་ནི་ཁྱིམ་ཚང་གཅིག་ནས་ཡིན་འདུག་ལ། གཞན་ཡང་ཉག་ཆུ་རྫོང་ཐང་དཀར་མ་ཡུལ་ཚོའི་ནང། ཕྱི་ཚེས་ལྔ་ཉིན་གཅིག་པུར་མི་གྲངས་ལྔ་འདས་གྲོངས་སུ་ཕྱིན་ཡོད་པ་དང། དེ་བཞིན་སྨར་ཁམས་སྒར་ཐོག་ཁུལ་དུ་འདས་པའི་ཉི་མ། ལྔ་ནང་མི་གྲངས་བཅུ་གཉིས་ལྷག་འདས་གྲོངས་སུ་ཕྱིན་ཡོད་འདུག་ཡ་ཆེན་སྒར་དུ་ཉིན་རེ་བཞིན་དགེ་འདུན་པ་ཚོར་བསྔོ་སྨོན་ཞུ་རྗེས་རླངས་འཁོར་དུ་ཕུང་པོ་ཉི་ཤུ་ལྷག་སྐྱེལ་འདྲེན་བྱས་ཡོང་གི་ཡོད་པའི་སྐོར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་གནས་ཚུལ་མཁོ་འདོན་གནང་བཞག་ཡང་རྒྱ་ནག་གི་ལོ་སར་སླེབས་ལ་ཉེ་བའི་སྐབས་འདིར་འགྲིམ་འགྲུལ་བྱ་མཁན་མང་དུ་འགྲོ་བཞིན་པར་སོང་ཀོ་བིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་འགོས་ཁྱབ་གང་ཉུང་ཉུང་ཡོང་ཐབས་ཀྱི་ཐབས་ཤེས་རྒྱ་ནག་གཞུང་གིས་གནང་བཞིན་ཡིན་ལུགས་པེ་ཅིང་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག་ཁ་ས་རྒྱ་ནག་གི་འགྲིམ་འགྲུལ་བློན་ཆེན་ལས་ཁང་གིས་འགྲུལ་བཞུད་དང་འདུ་འཛོམས་ཉུང་ཙམ་བྱ་དགོས་པ་དང་ལྷག་པར་དུ་བུད་མེད་སྦྲུམ་ལྡན་དང་ཕྲུ་གུ་ཆུང་ཆུང་རྒན་རྒོན་དང་ནད་གཅོང་སོགས་ཀྱིས་དམིགས་བསལ་གཟབ་གཟབ་བྱ་དགོས་པའི་སློབ་སྟོན་གནང་བཞག་དེ་བཞིན་འགྲུལ་བཞུད་བྱ་མཁན་ཚོས་ངེས་པར་དུ་ཁ་རས་གྱོན་དགོས་པ་དང་རང་གི་གཙང་སྦྲ་འཕྲོད་བསྟེན་ལ་དོ་སྣང་བྱ་དགོས་པའི་སྐོར་འགྲིམ་འགྲུལ་བློན་ཆེན་གཞོན་པ་ཤིས་ཆུང་ཀང་གིས་གསར་འགོད་ལྷན་ཚོགས་ཐོག་བཤད་བཞག། དེ་བཞིན་ཁོང་གིས་འདི་ལོ་ལོ་སར་སྐབས་མང་ཚོགས་ནས་ཕར་འགྲོ་ཚུར་འོང་མ་བྱས་པར་ཚང་མ་རང་རང་གི་ནང་དུ་སྡོད་ན་ལེགས་པ་ཡོད་པ་བཤད་འདུག་ལ། ས་གནས་སྲིད་གཞུང་ཁག་ཅིག་གིས་ཕྱི་ནས་སླེབས་པའི་ལས་མི་ཚོར་ནང་དུ་མ་ལོག་པར་རང་གནས་སུ་སྡོད་དགོས་པའི་ནན་སྐུལ་བྱས་བཞག་ལོ་སར་སྐབས་ཕ་མ་སྤུན་མཆེད་ཕག་སུ་ཐུག་འཕྲད་འགྲོ་རྒྱུ་དེ་ནི་རྒྱ་ནག་གི་སྲོལ་རྒྱུན་ཞིག་ལ་སོང་རིང་མིན་ལོ་སར་སྐབས་མི་མང་ཐེར་འབུམ་གཉིས་ལྷག་འགྲུལ་བཞུད་བྱས་པའི་ཚོད་དཔག་དཔོན་རིགས་ཚོས་བྱ་གི་ཡོད་ལུགས་ཤི་ཡིས་བཤད་བཞག་འདི་ནི་སྔ་ལོར་བསྡུར་ན་འགྲུལ་བཞུད་བྱ་མཁན་ཧ་ལམ་ལྡབ་གཅིག་ཙམ་མང་བ་ཆགས་རྒྱུ་ཡིན་འདུག་ཡང་ཤི་ཡིས། འདས་པའི་ལོ་གསུམ་ནང་ལ་ཀོ་བིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ནང་མི་སྤུན་མཆེད་ཐུག་འཕྲད་དུ་འགྲོ་ཐུབ་མེད་སྟབས། འདི་ལོ་ཚང་མ་དུས་གཅིག་ལ་འགྲུལ་བཞུད་བྱ་སྲིད་སྟབས། ཚང་མས་འགྲུལ་བཞུད་བྱ་རྒྱུའི་འཆར་གཞི་བཟོ་སྐབས། རང་ཉིད་དང་རང་གི་ནང་མིའི་གནས་སྟངས་ལ་བསམ་བློ་བཏང་ནས་འཆར་གཞི་བཟོ་རྒྱུ་དེ་གལ་ཆེན་པོ་ཡིན་པ་བཤད་བཞག། རྒྱ་ནག་གཞུང་གིས་དཔལ་འབྱོར་འཕེལ་རྒྱས་དང་མང་ཚོགས་ཀྱི་ངོ་རྒོལ་ལ་བརྟེན་ནས། ཀོ་བིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་ཀླད་ཀོར་སྲིད་ཇུས་ཞེས་པ་དེ་གློ་བུར་དུ་ཕྱིར་བསྡུ་བྱས་ནས་ཟུར་བཀག་དང། མི་དམངས་ཁྱོན་ཆེ་སྡེབ་གཅིག་ལ་ནད་རྟགས་ཡོད་མེད་བརྟག་དཔྱད་བྱ་རྒྱུ་སོགས་མཚམས་འཇོག་བྱས་པ་དེར། མང་པོས་ཏོག་དབྱིབས་འགོས་ཁྱབ་ཤུགས་ཆེན་པོར་འགྲོ་བའི་བློ་འཚབ་ཡང་བྱེད་ཀྱི་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཐའེ་ཝན་གྱི་སྲིད་འཛིན་ཚ་ཨིན་ཝིན་མཆོག་གིས་ཁ་ས། དམག་སྦྱོང་ཞིག་ལ་གཟིགས་ཞིབ་གནང་བར་ཕེབས་ཡོད་པ་དང། ཨ་མི་རི་ཀའི་མཚོ་དམག་དམག་གྲུ་ཞིག་ཐའེ་ཝན་མཚོ་ཁའི་འགྲོ་ལམ་བརྒྱུད་ནས་འགྲུལ་བཞུད་བྱས་པར་རྒྱ་ནག་གིས་ངོ་རྒོལ་བྱས་ཡོད་པ་སོགས་གང་ལྟར། ཕྱོགས་གཉིས་ཀྱིས་ལོ་སར་སྐབས་སུ་ཡང་དངངས་འཚབ་ཆུང་དུ་གཏོང་རྒྱུའི་རྟགས་མཚན་གང་ཡང་མེད་ལུགས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག་རྒྱ་ནག་གིས་ཐེ་ཝན་དེ་བཞིན་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་དང། དགོས་གལ་བྱུང་བ་ཡིན་ན་དྲག་པོའི་ཐོག་ནས་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་བཤད་བཞིན་པའི་ཐོག་ཐེ་ཝན་མཚོ་ཁར་ཕན་ཚུན་འབྲེལ་བའི་ཡུར་བུ་བརྒྱུད་ནས་ཨ་མི་རི་ཀ་དང་ཕྱི་རྒྱལ་གྱི་དམག་གྲུ་གང་འདྲ་ཞིག་འགྲོ་སྐྱོད་བྱས་ཀྱང་རྒྱ་ནག་གིས་ངོ་རྒོལ་བྱ་གི་ཡོད་པ་རེད། རྒྱ་ནག་གིས་ཐེ་ཝན་མཚོ་ཁའི་ཐོག་འཇིགས་སྐུལ་བྱ་བཞིན་པར་སོང། ཐེ་ཝན་གྱི་བདེ་སྲུང་ཡར་རྒྱས་གཏོང་ཐབས་གནང་བཞིན་ཡིན་པ་དང། ཁ་ས་སྲིད་འཛིན་ཚའེ་མཆོག་གིས་ཐེ་ཝན་གྱི་དབུས་ཆའེ་ཡི་རྫོང་ནང་དམག་སྦྱོང་ལ་གཟིགས་ཞིབ་གནང་དུ་ཕེབས་པ། དེ་ཡང། བདེ་སྲུང་ཡར་རྒྱས་དང་བློ་སྟོབས་སྤེལ་བྱེད་སོགས་ཀྱི་ཆེད་དུ་ཡིན་འདུག་ལ། ཁོང་གིས་རྒྱ་ནག་བཅིངས་འགྲོལ་དམག་མིས་ཡང་སེ་ཐའེ་ཝན་གྱི་གནམ་ཐོག་ལས་འགུལ་སྤེལ་བཞིན་པ་དེ་ནི་རྒྱ་ནག་དང་ཐའེ་ཝན་གྱི་འབྲེལ་བར་ཕན་ཐོགས་གང་ཡང་ཡོང་གི་མ་རེད་ལ། མངའ་ཁུལ་གྱི་ཞི་བདེ་ལྷིང་འཇགས་ལའང་ཕན་ཐོགས་ཡོང་གི་མ་རེད་ཞེས་བསྐྱར་བཤད་ནན་པོར་གནང་བཞག། དེ་བཞིན་ཐེ་ཝན་གྱི་སྲིད་འཛིན་ཚའེ་དབྱིན་མཆོག་གིས་ད་ལྟའི་སྐབས་སུ་མི་གཅིག་དབང་སྒྱུར་རིང་ལུགས་རྒྱ་སྐྱེད་གཏོང་བཞིན་པར་གདོང་ལེན་བྱ་དགོས་པའི་སྐབས་འདིར་ང་ཚོས་རྒྱལ་ནང་གི་བདེ་སྲུང་དང་རྒྱལ་ཁབ་ཀྱི་ཁེ་ཕན་ཆེད་འཐབ་རྒོལ་གྱི་ནུས་པ་ཆེ་རུ་གཏོང་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་བཞག་ཡང་གནས་ཚུལ་གཞན་ཞིག་གི་ནང་བདུན་ཕྲག་རྗེས་མ། ཉི་ཧོང་གི་སྲིད་བློན་ཕོ་མེའོ་ཀི་ཤི་དཱ་མཆོག་དང་ཨ་མེ་རི་ཀའི་སྲིད་འཛིན་ཇོ་བྷ་ཏན་རྣམ་གཉིས་རྒྱལ་ས་ཝ་ཤིང་ཏོན་དུ་མཇལ་འཕྲད་མ་གནང་གོང་ཁ་སང་ཉི་ཧོང་དང་ཨ་མེ་རི་ཀའི་ཕྱི་འབྲེལ་བློན་ཆེན་དང་བདེ་སྲུང་བློན་ཆེན་བཅས་སོ་སོའི་དབར་བདེ་སྲུང་དང་འབྲེལ་བའི་གནད་དོན་ཐོག་གྲོས་མོལ་གནང་བཞག་ཉི་ཧོང་གི་སྲིད་བློན་ཀི་ཤི་དཱ་མཆོག་རེས་གཟའ་ཟླ་བའི་ཉིན་ཧྥ་རན་སི་དང་དབྱིན་ཡུལ་ཁེ་ནེ་ཏྲ་ཨི་ཏྲ་ལི་བཅས་སུ་གཟིགས་སྐོར་ཕེབས་རྒྱུ་ཡིན་པ་དང་ཚེས་བཅུ་གསུམ་ཉིན་ཨ་མི་རི་ཀའི་ནང་ལ་ཕེབས་ནས་ཨ་རིའི་སྲིད་འཛིན་མཆོག་དང་ལྷན་དུ་མཇལ་འཕྲད་གྲོས་མོལ་གནང་རྒྱུ་ཡིན་ལུགས་ཀྲོག་ཁྱོ་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག་འདི་ནི་ཉི་ཧོང་གི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་ཆེ་རུ་འགྲོ་བཞིན་པའི་སྐབས་འདིར། Group of Seven། ཞེས་པའི་དཔལ་འབྱོར་ཡར་ཐོན་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམས་དང་ལྷན་དུ་མཇལ་འཕྲད་གནང་ནས་ཉི་ཧོང་གི་དམག་དོན་རྒྱ་སྐྱེད་དང་མཐུན་ཕྱོགས་ཡུལ་གྲུ་ཁག་དང་ལྷན་དུ་མཐུན་སྒྲིལ་འབྲེལ་བ་ཡར་རྒྱས་གཏོང་ཆེད་ཡིན་པའི་གནས་ཚུལ་འདུག།

པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་གར་བི་ཧར་མངའ་སྡེའི་ནང་ཆགས་པའི་བོདྷ་ག་ཡའམ་གནས་མཆོག་རྡོ་རྗེ་གདན་དུ་ལོ་ལྟར་བཞིན་འཛམ་གླིང་གི་ས་ཕྱོགས་གང་ས་ནས་ནང་པའི་དད་ལྡན་གནས་སྐོར་བ་སྟོང་ཚོ་མང་པོ་གནས་སྐོར་དུ་ཕེབས་ཀྱི་ཡོད་པ་དང་ལྷག་པར་དུ་བོད་རིགས་དང་ཧི་མ་ལ་ཡའི་རི་རྒྱུད་དེ་བཞིན་ཕྱི་རྒྱལ་བ་མང་པོ་ཞིག་ནས་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་གཡས་གཡོན་དུ་བརྐྱང་ཕྱག་དང་མཎྜལ་འབུལ་བ་དང་སྒོམ་སོགས་ཉམས་ལེན་གནང་བཞིན་ཡོད་པ་མ་ཟད་དད་ལྡན་གནས་སྐོར་བ་ཚོས་འཚང་ཁ་ཤིག་ཤིག་ངང

ང་ཚོ་གནས་མཇལ་ཡས་དང་སྐྱེས་ཆེན་གྱི་དམ་པ་དེ་རྒྱས་ཀྱི་མཛད་པ་སྔོན་བྱོན་མཁས་པའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་ཟེར་བ་ར་སྔོན་གྱི་མཁས་པ་དང་སྐྱེས་ཆེན་དམ་པ་དེ་རྒྱས་ཀྱི་མཛད་པ་ཇི་ལྟར་བསྐྱངས་པ་ནང་བཞིན་སངས་རྒྱས་ཤཱཀྱ་ཐུབ་པས་རང་གི་རྒྱལ་པོའི་སྲས་ལ་འཁྲུངས་ཨ་ནི་ལོ་དྲུག་གི་དཀའ་བ་སྤྱད་མཛད་པ་དཀའ་སྤྱད་མཛད་པ་བསྐྱངས་ནས་ཨ་ནི་མཐར་མངོན་པར་རྫོགས་པའི་སངས་རྒྱས་པའི་མཛད་པ་དེ་ནང་བཞིན་བྱེད་ཀྱི་ང་རང་ཚོའི་གདུལ་བྱ་ཚོ་གི་ཡིན་ན་ཡང་རང་གི་གང་ནུས་ནུས་དང་རང་གི་གང་ལྕོགས་ལྕོགས་ཀྱིས་དགེ་སྦྱོར་སྒྲུབ་དགོས་ཡས་དང་མཛད་པ་བསྐྱངས་དགོས་ཡས་དེ་རྒྱས་དེའི་ཚ་འདི་ནས། ང་ཚོ་ཕལ་སྐད་ར་བྱས་ན་མིག་དཔེ་ཡར་ལྟ་བྱས་ནས་སངས་རྒྱས་ཀྱི་མཛད་པ་གང་འདྲས་བསྐྱངས་པ་དེ་མིག་དཔེ་ཡར་ལྟ་བྱས་ཨ་ནི་དེ་ལ་སྐུལ་ལྕག་ར་གནས་འདི་འདྲས་ཅིག་ལ་ཕེབས་སོང་ན་ཨ་ནི་སངས་རྒྱས་ཀྱི་མཛད་པ་དེ་རྒྱས་དྲན་པའི་ཐོག་ནས་རང་གི་སེམས་ལ་སྐུལ་ལྕག་ཐེབས་ཡ་རུ་ཨོ་དེ་འདྲས་ཅིག་བྱུང་ན་ཨ་ནི་ང་ཚོ་གནས་འདི་བྱས་པའི་དཔེར་སོགས་རེད་ཕན་ཐོགས་དང་དགོས་པ་ཚང་བ་རེད་བསམ་གི་ཡོད་རེད་ད་དེ་ངའི་བསམ་ཚུལ་ར་ཅིག་རེད་ཨོ།
དེ་བཞིན་ཡང་ཁོང་གིས་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ནང་གི་རྟེན་གཙོ་བོ་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་དེ་བཞིན་སུས་བཞེངས་ཡོད་མེད་དང་དུས་རབས་ག་དུས་བྱུང་ཡོད་མེད་ལྷག་པར་དུ་རྒྱུ་ཆ་གང་གིས་བཞེངས་ཡོད་མེད་སྐོར་ཁོང་ནས་མུ་མཐུད་གསུངས་དོན།
རྟེན་གཙོ་དེ་ལ་བཞུགས་སུ་གསོལ་ཡ་དེ་གཅིག་སྟོང་བརྒྱད་བརྒྱ་བརྒྱད་ཅུ་ཐམ་པའི་ལོ་ལ་རྒྱ་གར་གཞུང་གི་སྐབས་དེ་དུས་ཀྱི་རྒྱ་གར་གཞུང་གིས་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་དེ་ཞིག་རལ་ལ་ཕྱིན་བསྡད་པ་དེ་ཞིག་གསོས་གནང་བ་རེད་ཞིག་གསོས་གནང་ནས་མཆོད་རྟེན་འདི་གི་ཕྱི་ལོགས་དང་ཕྱི་དང་ནང་དང་ཚང་མ་ཞིག་གསོས་གནང་ཚར་བའི་རྗེས་ལ། ཨ་ནི་བྱང་ཆུབ་མཆོད་རྟེན་གྱི་ནང་ལོགས་དེ་ལ་རྟེན་གྱི་གཙོ་བོ་ཅིག་བཞེངས་ཁུག་དགོས་པ་རེད་པ་རྟེན་གྱི་གཙོ་བོ་ཅིག་བཞུགས་སུ་གསོལ་ཁུག་དགོས་བ་རེད་རྟེན་གཙོ་ཡོད་བ་མ་རེད་དེའི་སྔོན་ལ་རྟེན་གཙོ་ཡོད་བ་འདི་ཨ་ནི་ཧིན་དུ་དེ་རྒྱས་ཕྱི་ལོགས་ལ་བཏོན་ཚར་བ་རེད་ནང་ལོགས་ལ་དབང་ཕྱུག་གི་ལིང་ག་བཙུགས་ནས་བཞག་བསྡད་ཡོད་རེད་བྱས་ཙང་ད་རྟེན་གཙོ་ཅིག་བཞག་ཁུག་དགོས་ཡོད་བ་ཡིན་ཙང་ཨ་ནི་རྟེན་གཙོ་དེ་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་འདི་གི་གཡས་གཡོན་ད་ལྟ་ང་ཚོ་གནས་མཇལ་རྒྱུ་ཡོད་བ་འདི་སྤྱིར་བཏང་སྔ་མོ་ཚང་མ་ནང་པའི་གནས་གཞི་རྐྱང་རྐྱང་རེད་འདི་གི་གཡས་གཡོན་ལ་དགོན་པ་དང་ལྷ་ཁང་གིས་གང་བསྡད་ཡོད་རེད་དེ་རྒྱས་ཚང་མའི་ནང་ལ་སྐུ་ཨ་ནི་གཅིག་གི་མདོ་ཕྱོགས་ཀྱི་བྱང་ཆུབ་སེམས་དཔའ་ལ་སོགས་པ་དང་སྔགས་ཕྱོགས་ཀྱི་ཨ་ནི་ཡི་དམ། ཞི་ཁྲོ་ལ་སོགས་པའི་སྐུ་བརྙན་གྱི་ཁང་དེ་ཡོད་རེད་ཨང་དེ་རྒྱས་ཚང་མ་མར་གཏོར་བཤིག་ཕྱིན་ཉམས་ཆག་ཕྱིན་གྲངས་འབོར་གྱི་ཆ་ནས་བྱས་ན་འདིའི་གཡས་གཡོན་ལ་སྐུ་དེ་དུས་ཞིག་གསོས་བྱས་པའི་སྐུ་ལ་སྐུ་མང་པོ་ཡོད་རེད་སངས་རྒྱས་ཀྱི་སྐུ་ལ་སྟོན་པའི་སྐུ་ཡིན་ན་ཡང་སྐུ་མང་པོ་ཡོད་རེད་ཡིན་ན་དེ་རྒྱས་དེ་ཆེ་ཆུང་གི་ཆ་ནས་བྱས་ན་ཡང་ཨ་ནི་བྱང་ཆུབ་མཆོད་རྟེན་གྱི་རྟེན་གཙོ་ལ་འོས་པའི་གཅིག་སྐུ་ཚད་ལོངས་པ་གཅིག་མེད་པ་བྱས་གཉིས་ནས་སྐུ་གང་ཡོད་པ་དེ་རྒྱས་དེ་ཡང་ཁོང་ཚོས་གཏོར་བཤིག་བཏང་ནས་ཁ་ཤས་ཀྱི་དབུ་ཆག་དེ་ནས་ཁ་ཤས་ཀྱི་ཨ་ནི་ཕྱག་ཆག་དེ་ནས་ཁ་ཤས་ཀྱི་ཨ་ནི་གཅིག་ག་རེ་ཟེར་དགོས་རེད། ཚང་མ་ཆ་སྐྱོན་ཡོད་དེ་ནས་ཅིག་ཡིན་ཙང་ཕྱི་ར་ཁོ་རང་ཚོས་བཙལ་གནང་ཤག་ཀ་ནིང་གམ་གིས་བཙལ་ནས་ཨ་ནི་མཐའ་མ་ད་ལྟའི་སྐུ་བརྙན་འདི་རྡོ་སྐུ་འདི་ཧིན་དུ་གི་ཁོ་ཚོའི་ལྷ་ཁང་གཅིག་གི་ནང་ཧིན་དུའི་ལྷ་ཁང་གི་ནང་ར་བའི་ནང་ལོགས་ཀྱི་ཁང་པ་གཅིག་གི་ནང་ལོགས་ལ་ཡར་བཅུག་ནས་སྦས་པའི་བཟོ་འདྲ་བྱས་ནས་ཡོད་པ་དེ་རྙེད་པ་རེད་རྙེད་པ་དེ་ཡར་ཁོ་རང་ཚོས་གདན་འདྲེན་ཞུས་ནས་བྱང་ཆུབ་མཆོད་རྟེན་གྱི་རྟེན་གཙོ་ལ་བཞུགས་སུ་གསོལ་བ་རེད། དེ་བཞིན་ཡང་ཁོང་གིས་ད་ལྟ་ང་ཚོས་དངོས་སུ་མཇལ་རྒྱུ་ཡོད་པའི་སྟོན་པའི་སྐུ་བརྙན་སྐུ་ལུས་ཆ་ཚང་ལ་གསེར་གྱི་མདོག་ཡོད་པ་འདི་ནི་ཕྱི་ལོ་ཉིས་སྟོང་ལྔའི་ལོར་སྤྲེལ་ལོའི་དུས་ཆེན་དང་སྟབས་བསྟུན་བོད་བསྟན་སྲིད་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭའི་ཞབས་རིམ་ཆེད་དུ་གཞིས་བྱེས་བོད་མི་ཡོངས་ནས་ཞལ་འདེབས་བསྡུ་རུབ་གནང་ནས་གསེར་རྩི་ཕུལ་བ་ཞིག་ཡིན་པ་ཁོང་ནས་གསུང་གི་འདུག། གཅིག་རྡོ་རྗེ་གདན་དང་མཚོ་པད་མ་དང་བལ་ཡུལ་གྱི་མཆོད་རྟེན་རྣམ་གསུམ་དེ་རྗེས་ཚང་མའི་མདུན་ལ་མཆོད་འབུལ་རྒྱ་ཆེན་པོ་ཞུ་བ་གནང་ཡོད་རེད་དེ་དང་སྟབས་བསྟུན་ནས་འདས་ལོ་ཡང་ང་ཚོ ྋསྐྱབས་མགོན་རིན་པོ་ཆེ་དབུ་བཞུགས་ཀྱི་ཐོག་ལ་ཆོས་ལུགས་རིས་སུ་མེད་པའི་བླ་ཆེན་ཚང་མ་ཕེབས་ནས་མཆོད་འབུལ་རྒྱ་ཆེན་པོ་གནང་བ་དང་སྟབས་བསྟུན་ནས་དེ་དུས་ང་ཚོ་སྐུ་ལ་གསེར་འདི་དང་ད་གསེར་རྩི་འདི་ཆ་ཚང་དང་ད་ང་ཚོ་མཇལ་བདེ་རྒྱུ་ཟེར་བ་དངོས་གནས་ཁོ་པ་སྐུ་གསེར་རང་གི་ཨང་དུ་ད་བཙན་བྱོལ་གཞིས་བྱེས་བོད་མི་ཞལ་འདེབས་ཕལ་ཆེར་ཚང་མས་ཐུགས་དྲན་གསོས་ཀྱི་ཡོད་རྒྱུ་རེད་དེ་དུས་བཀའ་ཤག་གིས་མ། ཞལ་འདེབས་ཕུལ་ཡས་དེའང་བཅད་མཚམས་ཅིག་བྱས་ནས་རྒྱུ་ཡོད་མཁན་གྱིས་མང་པོ་ཕུལ་ཡས་དང་མེད་མཁན་གྱིས་གཅིག་ཉུང་ཉུང་མ་གཏོགས་ཕུལ་མ་ཐུབ་པ་དེ་འདྲས་མ་ཡིན་པ་བྱས་ནས་སྒོར་མོ་ཉི་ཤུ་རྩ་ལྔ་ལུང་པ་ག་པར་སྡོད་ཀྱི་ཡོད་ན་ཨ་མི་རི་ཀ་སྡོད་མཁན་ཡིན་ན་ཌོ་ལར་ཉི་ཤུ་རྩ་ལྔ་དང་རྒྱ་བལ་འབྲུག་གསུམ་ཡིན་ན་རྒྱ་བལ་འབྲུག་གསུམ་གྱི་སྒོར་མོ་ཉི་ཤུ་རྩ་ལྔ་ཚད་ཚད་བཅད་ནས་ཞལ་འདེབས་བསྡུས་པ་དེ་ལ་བརྟེན་ནས་དེ་དུས་ད་ལྟ་གསེར་རྩི་གསེར་རྩི་སྐུ་ལུས་ལ་གསེར་རྩི་དེ་དུས་ཕུལ་བ་རེད། འཛམ་གླིང་སྤྱི་ཡོངས་ནས་ངོས་འཛིན་བྱེད་བཞིན་པའི་ལོ་རྒྱུས་དེབ་ཐེར་རྣམས་ལ་གཞི་བཅོལ་བ་ཡིན་ན་བྱང་ཆུབ་ལྗོན་ཤིང་འདི་ནི་མི་ལོ་ཉིས་སྟོང་ལྔ་བརྒྱ་ཙམ་གྱི་ལོ་རྒྱུས་ཡོད་པ་ཞིག་དང་ད་ཆ་རྡོ་རྗེ་གདན་འདིར་མཇལ་རྒྱུ་ཡོད་པའི་ལྗོན་ཤིང་འདི་ནི་ཐོག་མའི་ལྗོན་ཤིང་དེ་ཡི་རྒྱུད་པ་བཞི་པ་དེ་ཡིན་པ་དང་བྱང་ཆུབ་ལྗོན་ཤིང་འདི་ཡི་ཟུར་ཁུག་དེར་རྡོ་ལེབ་ཆེན་པོ་ཞིག་ཡོད་པ་དེར་སྟོན་པ་ཐུབ་པའི་དབང་པོའི་ཞབས་རྗེས་བཞུགས་ཡོད་འདུག་འདི་ལ་བན་ཛར་ཨ་སན་ཡང་ན་རྡོ་རྗེ་གདན་ཞུ་གི་ཡོད་པ་རེད།

ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ལ་ཐེ་ཇུས་བྱེད་རྒྱུའི་བྱ་སྤྱོད་ཐེར་འདོན་གནང་བའི་རྗེས། ཀྲུའུ་ཝེ་ཆུན་གྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་མཐའ་མའི་ཐག་གཅོད་རྒྱ་ནག་གཞུང་ལ་འགན་དབང་ཡོད་ལུགས་བཤད་པའི་ཐད། ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་ཇི་ལྟར་ཡིན་པ་གསལ་སྟོན་གནང་ཡོད་པའི་སྐོར་ལ་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།

བོད་མི་ཚོ་མཚོན་ན་གདོང་ལེན་བྱེད་དགོས་པའི་གནས་ཚུལ་ཆེན་པོ་ཞིག་ཆགས་རྒྱུ་ཡིན་པ་བཀའ་ལན་གནང་འདུག་ལ། ད་དུང་སྲིད་སྐྱོང་མཆོག་གིས་དྲི་བ་མུ་མཐུད་ལན་འདེབས་གནང་བའི་ནང་རྒྱ་ནག་གཙོས་པའི་གཞུང་སུ་ལ་ཡང་ཡང་སྲིད་དང་འབྲེལ་བའི་གནད་དོན་དེར་འགན་འཁྲི་དང་འབྲེལ་བ་གང་ཡང་མེད་རུང་རྒྱ་ནག་གཞུང་གིས་ཆོས་ལུགས་ཆབ་སྲིད་ཀྱི་ལག་ཆར་བེད་སྤྱོད་བྱེད་ཀྱི་ཡོད་པའི་སྐོར་སོགས་གསུངས་པའི་རྗེས་ལ་ཕྱི་ཟླ་དང་པོའི་ཚེས་ལྔ་ཉིན། རྒྱ་ནག་ཆབ་སྲིད་གྲོས་ཚོགས་ཀྱི་གྲངས་ཉུང་མི་རིགས་དང་ཆོས་ལུགས་ལས་དོན་ཟེར་བའི་འགོ་ཁྲིད་ཟུར་པ་ཀྲུའུ་ཝེ་ཆུན་གྱིས། རྒྱ་ནག་དབུས་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་བཙལ་འཚོལ་དང་ངོས་འཛིན་བྱ་ཕྱོགས་ཐད་ཀྱི་ལས་དོན་ལ་རྒྱབ་སྐྱོར་དང་མཛུབ་སྟོན་བྱ་རྒྱུ་ཡིན་པ་དང་ཡང་སྲིད་ནི་རྒྱ་ནག་དབུས་གཞུང་གི་མཐའ་མའི་ཆོག་མཆན་ཐོབ་དགོས་ཀྱི་རེད་ཟེར་བཤད་ཡོད་པའི་གནས་ཚུལ་ཐད་ལ་ཨ་མི་རི་ཀའི་རྒྱལ་སར་ཡོད་པའི་བོད་སྐུ་ཚབ་དོན་གཅོད་མཆོག་ནས་རྒྱ་ནག་གིས་བཤད་པའི་སྐད་ཆ་དེ་ཚོ་གསར་པ་གང་ཡང་མིན་པ་དང་དེ་ནི་རྒྱ་ནག་གཞུང་གི་ཕྱོགས་ནས་བོད་རྒྱའི་དཀའ་ངལ་སེལ་ཐབས་ཀྱི་བྱ་ཐབས་ཀྱི་ལག་ཆ་ཞིག་ཏུ་བེད་སྤྱོད་བྱེད་ཀྱི་ཡོད་པར་ངོས་འཛིན་གནང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་བྱུང། ད་ལྟ་དེ་རྒྱ་ནག་གཞུང་གིས་གོང་ས་མཆོག་གི་ཡང་སྲིད་ཐད་ལ་ཡ་ད་བཤད་བསྡད་དེ་གསར་པ་གང་ཡང་མ་རེད་ད་རྒྱ་ནག་གིས་ད་ལྟ་དེ་བོད་ཀྱི་ལོ་རྒྱུས་ཐོག་ལ་འཁྱོག་བཤད་བྱེད་ཀྱི་ཡོད་ད་དེ་ག་ནང་བཞིན་ད་རྒྱ་ནག་གིས་བོད་ཀྱི་དཀའ་རྙོག་དེ་སེལ་མེད་ཙང་ད་ཅི་ག་མ་འོངས་པ་ལ་ད་བོད་ཀྱི་ད་ཅི་ག་དཀའ་རྙོག་དེ་མེད་པ་བཟོ་ཡས་ཀྱི་ཆེད་དུ་ད་ཁོ་རང་ཚོ་གིས་ཐབས་ཤེས་བྱས་སྡོད་ཀྱི་ཡོད་དེ་གསལ་པོ་ཡིན་པ་ཆགས་ཀྱི་རེད་བསམ་གྱི་འདུག། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཐད་ལ་ཉེ་ཆར་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་དང་ཨ་མི་རི་ཀའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པའི་ཐོག་ནས་ལངས་ཕྱོགས་གསལ་པོ་གསལ་སྟོན་གནང་པ་དེའི་ཐོག་ནས་དབུས་བོད་མིའི་སྒྲིག་འཛུགས་དང་ཨ་མི་རི་ཀས ྋགོང་ས་མཆོག་གི་ཡང་སྲིད་ཐོག་ལ་འཛིན་པའི་ལངས་ཕྱོགས་གསལ་པོ་མཚོན་ཐུབ་པ་ཞིག་ཏུ་ངོས་འཛིན་གནང་གི་འདུག།
ད་ཡང་སྲིད་ཐད་ལ་ཡིན་པ་ནི་རྒྱ་ནག་གིས་རྦད་དེ་ད་ལྟ་བུ་ཚོ་འཁྱོག་བཤད་བྱས་བྱས་ད་ཧམ་བཤད་དང་སྡིག་གི་བརྒྱུད་ནས་རྦད་དེ་ད་གོང་ས་མཆོག་གི་ཡང་སྲིད་མ་འོངས་པ་ཡང་སྲིད་དེ་ལ་ཡ་ཐེ་ཇུས་བྱས་ཀི་ཆ་བྱིས་བྱིས་འབྲི་གི་ཡོད་རེད་དེ་ཨ་ནི་དེའི་གི་སྒང་ལ་ཡ་ད་བཀའ་ཤག་གི་ངོས་ཕྱོགས་ནས་བཞེངས་ཕྱོགས་ཡིན་ན་རེད་དེ་ཁ་སང་སྤྱི་ཟླ་དགུ་པའི་ན་ནིང་གི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་དགུ་ཉིན་མོ་དེ་དོན་ཚན་དྲུག་ཡོད་མགྱོགས་ཀི་གསལ་བསྒྲགས་བྱེད།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིས་སྟོང་བཅུ་གཅིག་ལོའི་ཕྱི་ཟླ་དགུ་པའི་ནང་གཞིས་བྱེས་བོད་མི་དང་བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པ་ཚོར་བསྩལ་བའི་གལ་ཆེའི་བཀའ་སློབ་ནང་གལ་ཏེ་རྒྱལ་དབང་སྐུ་འཕྲེང་མུ་མཐུད་དགོས་པ་དང་སྐུ་འཕྲེང་བཅོ་ལྔ་པའི་ཡང་སྲིད་ངོས་འཛིན་བྱ་དགོས་པའི་དུས་ཤིག་ཤར་ཚེ། དེའི་འགན་འཁུར་གཙོ་བོ་དགའ་ལྡན་ཕོ་བྲང་ཡིད་ཆེས་དགེ་རྩའི་འགན་འཛིན་རྣམས་ལ་ཡོད་པ་དང། ཁོང་ཚོས་བོད་བརྒྱུད་ནང་བསྟན་ཆོས་བརྒྱུད་ཁག་གི་དབུ་ཁྲིད་བླ་ཆེན་རྣམ་པ་དང། རྒྱལ་བ་སྐུ་འཕྲེང་ན་རིམ་དང་ལུས་དང་གྲིབ་མ་བཞིན་འགྲོགས་པའི་དམ་ལྡན་ཆོས་སྲུང་ཁག་ལ་སྐབས་བསྟུན་ལམ་སྟོན་ཞུས་ཏེ་ཡང་སྲིད་རྩད་གཅོད་ངོས་འཛིན་སྔར་སྲོལ་བཞིན་བྱེད་དགོས་པ་སོགས་ལམ་སྟོན་གསལ་པོ་བཀའ་གནང་ཟིན་ཡོད་ལ་ཉེ་ཆར་བཀའ་ཤག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡང་སྲིད་ཐད་ཀྱི་དོན་ཚན་དྲུག་ཅན་གྱི་ལངས་ཕྱོགས་གསལ་སྟོན་གནང་པའི་ནང ྋགོང་ས་མཆོག་སྐུའི་ཡང་སྲིད་དང་འབྲེལ་བའི་ཐག་གཅོད་ཀྱི་སྐུ་དབང་ཡོངས་རྫོགས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཉིད་ལ་ཡོད་པ་ལས་རྒྱ་ནག་གཞུང་ལ་གང་ཡང་མེད་པ་གསལ་སྟོན་གནང་ཡོད་པའི་སྐོར་བསྐྱར་དུ་ནན་བརྗོད་གནང་ཡོད་པ་རེད།
ད་ང་ཚོའི་ངོས་ཕྱོགས་ནས་རྒྱ་ནག་གིས་ད་ལྟ་དེ་ཧམ་བཤད་དང་འཁྱོག་བཤད་བྱེད་ཀྱི་ཡོད་པ་དེ་གདོང་ལེན་བྱས་བྱས་ཐོག་ད་ཨ་རི་གི་ད་ལྟ་སྲིད་གཞུང་གི་ངོས་ཕྱོགས་ཡོང་ན་ལངས་ཕྱོགས་གསལ་པོ་ཞེ་དྲག་རེད་ད་ལྟ་དེ་ཉིས་སྟོང་ཉི་ཤུ་གི་ད་ལྟ་བོད་དོན་ཐོག་ལ་ཡ་རྒྱབ་སྐྱོར་དང་སྲིད་ཇུས་ཀྱི་ཁྲིམས་འཆར་ནང་ལ་ཡ་ད་གང་བྱས་གོང་ས་མཆོག་གི་ཡང་སྲིད་ཐད་དེ་ཡིན་པས་ན་དེ་གོང་ས་མཆོག་རང་ལ་མ་གཏོགས་གཞན་དག་སུ་གང་ཅིག་ལ་སྐུ་དབང་མེད་པ་ཅིག་ཨ་ནི་དེ་ནང་བཞིན་བཀའ་ཤག་གི་ད་ལྟ་དེ་གསལ་བསྒྲགས་དེ་ཡིན་པས་ན་ཨ་ཁ་ས

བསམ་གྱི་འདུག། ཨ་མི་རི་ཀའི་གྲོས་ཚོགས་ཀྱིས་ཉིས་སྟོང་ཉི་ཤུ་ལོར་བོད་ཐོག་འཛིན་པའི་སྲིད་བྱུས་དང་ཁྲིམས་འཆར་གཏན་འབེབས་ཐག་གཅོད་གནང་བའི་ནང་ལ་ཡང་ཨ་མི་རི་ཀའི་གཞུང་གིས་གོང་ས་མཆོག་གི་སྐུའི་ཡང་སྲིད་ཐག་གཅོད་ཀྱི་དབང་ཚད་ནི་བོད་བརྒྱུད་ནང་པའི་རྗེས་འཇུག་པ་ཚོར་ཡོད་པ་ལས་རྒྱ་ནག་གཞུང་གིས་ཐེ་ཇུས་བྱེད་པའི་དབང་ཚད་མེད་པ་ཁ་གསལ་འཁོད་ཡོད་ལ་རྒྱ་ནག་གཞུང་གིས་ཉིས་སྟོང་བདུན་ལོར་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུའི་ཡང་སྲིད་དོ་དམ་བྱེད་ཐབས་ཟེར་བ་གཏན་འབེབས་བྱས་ཏེ་བོད་ཀྱི་དགོན་སྡེ་ཁག་གི་འཛིན་སྐྱོང་དང་བླ་སྤྲུལ་ཡང་སྲིད་ངོས་འཛིན་ཆབ་སྲིད་ཀྱི་དགོས་མཁོའི་ཐོག་བེད་སྤྱོད་གཏོང་བཞིན་ཡོད་པའི་ཁར། བོད་ནང་རྣམ་པ་འདྲ་མིན་ཐོག་ནས་གོང་ས་མཆོག་གི་ཡང་སྲིད་སྐོར་འཁྱོག་བཤད་ཀྱི་དྲིལ་བསྒྲགས་སོགས་སྤེལ་བཞིན་ཡོད་པར་བརྟེན་ནས། དབུས་བོད་མིའི་སྒྲིག་འཛུགས་ཀྱིས་ལོ་རྒྱུས་ནང་རྒྱ་ནག་གཞུང་གིས་གོང་ས་མཆོག་གི་ཡང་སྲིད་ལ་ཐེ་ཇུས་བྱེད་པ་ནི་སྐབས་ཉུང་ཤས་དང་དེ་ཡང་སྐབས་འཚོལ་དང་བཙན་འཛུལ་གྱི་རྣམ་པས་བོད་ནང་དཀའ་ངལ་གནས་སྟངས་ཡོད་སྐབས་གོ་སྐབས་ལེན་ཐབས་བྱེད་པ་ཙམ་ལས་སྤྲུལ་སྐུའི་ལམ་ལུགས་ཀྱི་ལོ་རྒྱུས་ནང་སྤྲུལ་སྐུ་ངོས་འཛིན་ལ་ཆབ་སྲིད་མི་སྣ་དང་ཁྱིམ་པས་ཐེ་ཇུས་བྱེད་པ་སོགས་ཀྱི་ཡོང་སྲོལ་མེད་པའི་སྐོར་གསལ་སྟོན་གནང་ཡོད་པ་རེད་འདུག།
དེ་ནས་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང། བོད་ཀྱི་སྐད་ཡིག་སྦྱོང་བརྡར་ཆེད་ནུབ་ཕྱོགས་རྒྱལ་ཁབ་ནང་འཚར་ལོངས་བྱེད་བཞིན་པའི་བོད་པའི་སློབ་ཕྲུག་ཚོས་འབད་བརྩོན་འཕར་མ་བྱེད་དགོས་པ་དེ་གལ་ཆེན་པོ་ཡིན་པ་མ་ཟད། བོད་པའི་སྤྱི་ཚོགས་ནང་ཞུགས་ཏེ་བོད་སྐད་སྦྱོང་བརྡར་བྱས་ན་ལེགས་པ་ཡོད་པའི་སྐོར་ལ། ཨ་རིའི་ནང་སྐྱེས་ནས་འཚར་ལོངས་བྱུང་ཞིང། ནང་ཆོས་སྐད་སྒྱུར་སོགས་གནང་བཞིན་པའི་བོད་པའི་བུད་མེད། འཆི་མེད་བླ་མ་ལགས་སུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང།
ཨཱ་ནི་ང་རང། བོད་ཡིག་གི་འཛིན་གྲྭ་ཡང་ཕྱི་རྒྱལ་བ་དེ་ཚོ་ལ་ཁྲིད་ཀྱི་ཡོད། ཨཱ་ནི་བོད་པ་དེ་ཚོ་ནས་འཛིན་གྲྭ་ལེན་གྱི་ཡོད། ཨཱ་ནི་མུ་མཐུད་ནས་སྦྱང་དགོས་ཀྱི་འདུག་སྤྱིར་བཏང། ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་ཨ་མི་རི་ཀའི་ནང་སྐྱེས་ནས་འཚར་ལོངས་བྱུང་ཞིང་ད་ལྟ་ཨ་རིའི་མངའ་སྡེ་ནིའུ་ཡོག་ནང་རྟེན་གཞི་བྱས་པའི་ཀུན་བཟང་དཔལ་ཆེན་གླིང་ཆོས་ཚོགས་སུ་ཕྱི་རྒྱལ་དད་ལྡན་ཆོས་ཞུ་བ་ཚོར་ནང་ཆོས་སྐད་སྒྱུར་གནང་ཞིང་བོད་ཀྱི་སྐད་ཡིག་ཐོག་ཐུགས་སྣང་ཆེན་པོ་གནང་མཁན་བོད་པའི་གཞོན་སྐྱེས་འཆི་མེད་བླ་མ་ལགས་རེད། འཆི་མེད་ལགས་ཡིན་ན་ཁྱེད་རང་ད་ད་ལྟ་ཨ་མི་རི་ཀའི་ནང་ལོགས་ལ་སྐྱེས་པ་ཙམ་མ་ཟད་འཚར་ལོངས་བྱས་བྱས་ད་ལོ་མང་པོ་ཨ་མི་རི་ཀའི་ནང་གནས་བཞུགས་བྱས་མཁན་གྱི་བོད་པའི་གཞོན་སྐྱེས་ཅིག་ཆགས་བསྡད་ཀྱི་འདུག་ཁྱེད་རང་ད་བོད་ཀྱི་སྐད་ཡིག་ལ་སྦྱོང་བརྡར་དེ་ག་འདྲས་སེ་བྱུང་ཡིན་ན་ཨཱ་ནི་གཞི་རྩའི་གི་ད་ད་བར་སློབ་སྦྱོང་ག་རེ་ག་རེ་གནང་ཡིན་ན་འདི་ང་ཚོ་ངོ་སྤྲོད་ཅིག་གནང་དང། ཨཱ་ནི་དང་པོ་མཐོ་སློབ་ཡིན་ན་ཨཱ་ནི Smith College ལ་འགྲོ་ཡིན་ཨཱ་ནི་དེ་ལ་དམིགས་བསལ་ཆོས་ལུགས་སྦྱང་ཡིན་ཨཱ་ནི་ཆོས་ལུགས་ནང་ལ་ནང་ཆོས་སྦྱང་ཡིན་ཨཱ་ནི་དེ་གི་རྗེས་ལ་བོད་ཡིག་སྦྱང་ཡིན་དང་པོ། རྡ་རམ་ས་ལ་གི་ས་རཱ་མཐོ་སློབ་ལ་ལོ་གཉིས་བསྡད་ཡིན་ཨ་ནི་དེ་ལ། ཟུར་སྦྱོང་འདྲ་བོ་བསྡད་ཡིན་ཨ་ནི་སློབ་སྦྱོང་བྱེད་ཡིན། དེ་ནི་དེའི་གི་རྗེས་ལ་ཨ་རི་གི Grad School ལ་འགྲོ་ཡིན། University of Chicago ལ་ཨ་ནི་དེ་ལ་ངའི MA སྦྱང་ཡིན་ཆོས་ལུགས་ནང་ལ་རེད་ཨ་ནི་དམིགས་བསལ་ནང་ཆོས་ནང་ལ་རེད་ཨ་ནི་དེ་ལ། མུ་མཐུད་ནས་བོད་ཡིག་དང་ཡིག་སྒྱུར་སྦྱངས་པ་ཡིན།

ཡིག་སྒྱུར་དང་སྐད་སྒྱུར་དང་དེ་འདྲ་འདྲ་བོ་ཨ་ནི་བོད་ཡིག་གི་ཚོགས་འདུ་ཡང་གཅིག་ཕྱིན་ཡིན། ལགས་སོ་ཨ་ནི་འཆི་མེད་བླ་མ་ལགས་ད་ད་ལྟ་གཞི་རྩའི་གི་ད་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ལ་བོད་པའི་གི་ཕྲུ་གུ་འདུག་བ་དམིགས་བསལ་གི་འདུག་བ་སྐྱེས་པ་ཡིན་ན་ཅིག་བོད་སྐད་ལ་སྦྱངས་པ་རེད་ད་ག་ན་ཞིག་དབྱིངས་དེ་གནས་ཚད་མཐོ་པོ་ཞེ་པོ་ཆགས་ཀྱི་ཡོད་མ་རེད་འཆི་མེད་བླ་མ་ལགས་དེ་འདྲའི་དབྱིངས། སླེབས་དགོས་པའི་ཤུགས་རྐྱེན་ཆེ་ཤོས་དེ་ག་བ་ནས་ཐེབས་ཡོད་ན། ཆུང་ཆུང་ནས་ང་གཞས་ལ་དགའ་བོ་ཡོད་ཨ་ནི་གཞས་ཚིག་ཡང་རྩོམ་གྱི་ཡོད། འདི་ཡང་རྩོམ་ཡིག་འདྲ་བོ་རེད། དང་པོ་གི་འགོ་ཚུགས་ས་དབྱིངས་ཀྱི་འགོ་ཚུགས་ས་དེ་ཡིན་གྱི་རེད། ད་ནི་བོད་ཡིག་དང་བོད་བསྒྱུར་གྱི་སློབ་སྦྱོང་ལ་དེ་ཤུགས་བརྒྱབ་པ་ཡིན། ད་ནི་དེ་གི་རྗེས་ལ་ཡང་མུ་མཐུད་ནས་རྩོམ་འདི་སྦྱངས་པ་ཡིན། ལམ་དབང་ད་ལྟ་ཅིག་ཀུན་བཟང་དཔལ་ཆེན་གླིང་ལ་སྐད་བསྒྱུར་གནང་གི་ཡོད་གསུང་གི་ཡོད་དུས་སྐད་བསྒྱུར་འདི་ག་རེ་ཐོག་ལ་གནང་དགོས་རེད། ཆོས་རེད་ནང་ཆོས་རེད། དེ་ཆུང་ཆུང་ནས་ངའི་ནང་མི་ཚོ་ཚང་མ་ནང་པ་རེད་ཨ་ནི་དམིགས་བསལ་པཱ་ལགས་རིན་པོ་ཆེ་ཡིན་ཙང་ཨ་ནི་ནང་ཆོས་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད་ཨ་ནི་བླ་མ་དང་རིན་པོ་ཆེ་དེ་ཚོ་མང་པོ་གི་མཇལ་ཁ་རག་སོང་ཨ་ནི་ཡང་ང་རང་ལ།

ལེན་གྱི་ཡོད། ཨཱ་ནི་ང་རང། བོད་ཡིག་གི་འཛིན་གྲྭ་ཡང་ཕྱི་རྒྱལ་བ་དེ་ཚོ་ལ་ཁྲིད་ཀྱི་ཡོད། ཨཱ་ནི་བོད་པ་དེ་ཚོ་ནས་འཛིན་གྲྭ་ལེན་གྱི་ཡོད། ཨཱ་ནི་མུ་མཐུད་ནས་སྦྱང་དགོས་ཀྱི་འདུག་ཡིན་ནའི། སྤྱིར་བཏང། ཨ་རི་ལ་སྐྱེས་ཡུལ་གྱི་བོད་པ་ཚོ་གི་སྐད་ཡིག་དང་དེ་འདྲའི་འདྲ་བོ་ཡར་རྒྱས་ཀྱི་གཏོང་སྟངས་ག་རེ་རེད་ཟེར་ན། ཨཱ་ནི་དམིགས་བསལ་རྐང་བཙུགས་ནས་སྦྱང་དགོས་ཀྱི་འདུག་མ་གཏོགས། ད་དྲང་པོ་བཤད་ན། ང་རང་གི་ཨ་ཅག་དང་འོག་མ་གཉིས་ཀ་ཞེ་དྲག་རྒྱབ་ཤེས་ཀྱི་མི་འདུག། གང་ཡིན་ཟེར་ན་ཁོང་ཚོ་རྐང་བཙུགས་ནས་ཞེ་དྲག་སྦྱངས་ཡོད་མ་རེད། གལ་སྲིད་སྦྱངས་ན་ཁོང་ཚོ་མགྱོགས་པོ་ཤེས་ཀྱི་རེད་ཏན་ཏན་རེད། ཡིན་ནའི་དེ་ལ་དོ་སྣང་དམིགས་བསལ་མ་བྱས་ན་ཨ་ནི་ལས་སླ་བོ་བྱས་ནས་ཡོང་གི་མ་རེད། ཨ་ནི་དམིགས་བསལ་བོད་པའི་གི་སྤྱི་ཚོགས་ནང་ལ་བསྡད་དགོས་ཀྱི་འདུག། འཆི་མེད་བླ་མ་ལགས་ནི་ད་ལྟའི་ཆར་ཨ་མི་རི་ཀའི་ནིའུ་ཡོག་མངའ་སྡེ་ནང་ཆགས་པའི Rochester བཟོ་ལས་རིག་རྩལ་བསྟི་གནས་ཁང་ནང་རྩོམ་རིག་འབྲི་རྩལ་གྱི་སློབ་ཁྲིད་གནང་བཞིན་ཡོད་པ་དང་ཞོར་ལ་ཀུན་བཟང་དཔལ་ཆེན་གླིང་དུ་བོད་ཡིག་སྐད་སྒྱུར་དང་ཡིག་སྒྱུར་སོགས་གནང་ཞིང། ཁོང་གིས་བོད་ཀྱི་སྐད་ཡིག་སྦྱོང་བརྡར་ཆེད་ནུབ་ཕྱོགས་རྒྱལ་ཁབ་ན་འཚར་ལོངས་བྱེད་བཞིན་པའི་བོད་པའི་སློབ་ཕྲུག་ཚོས་འབད་བརྩོན་འཕར་མ་ཞིག་བྱེད་དགོས་གལ་ཆེ་བ་མ་ཟད། བོད་པའི་སྤྱི་ཚོགས་ནང་ཞུགས་ཏེ་བོད་སྐད་སྦྱོང་བརྡར་བྱས་ན་ལེགས་པོ་ཡོད་པ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད། ལེ་ཚན་འདིའི་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www. dot rfa. dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ
ཆེ། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་གཞུང་གིས་བོད་དུ་འཛིན་པའི་སྲིད་བྱུས་དང། རྒྱ་ནག་ནང་ལ་འགྱུར་འགྲོས་ཀྱི་འབྱུང་འགྱུར་ཤུགས་རྐྱེན་གང་འདྲ་ཞིག་ཐེབས་སྲིད་མིན་གྱི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་དབར་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ང་ཡེ་ཤེས་ཟླ་བ་ཡིན། ཨ་ནི་སྤྱི་ལོ་གསར་ཚེས་ལ་རྣམ་པ་ལྷན་རྒྱས་ཚང་མ་ལ་ངས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་འགོ་ལས་ཡོངས་ཀྱི་ཚབ་ཞུས་ཏེ། ཨ་ནི། རྣམ་པ་ལྷན་རྒྱས་ཚང་མ་སྐུ་གཟུགས་གསལ་ཐང་ཡོང་བའི་སྨོན་ལམ་ཞུ་ཡ་ཡིན། ཨ་ནི་ཐེངས་འདིའི་གླེང་མོལ་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནང་ཨ་ནི་བོད་ནང་རྒྱ་ནག་གཞུང་གིས་བོད་ནང་སྲིད་བྱུས་འཛིན་པའི་ཐོག་དང་ད་ག་ནང་བཞིན་གྱི་རྒྱ་ནག་ནང་འགྱུར་བ་འགྲོ་བཞིན་པ་དེས་འབྱུང་འགྱུར་འཛམ་བུ་གླིང་སྤྱི་ལ་ཤུགས་རྐྱེན་ག་འདྲ་ཡོང་གི་ཡོད་མེད་ཐད་ལ་ང་ཚོ་གླེང་མོལ་ཞུ་གི་ཡིན། ཨ་ནི་གོང་གི་གནད་དོན་དེའི་ཐོག་བོད་མི་སྒྲིག་འཛུགས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་སྐུ་ངོ་ཟླ་བ་ཚེ་རིང་ལགས་དང་ལྷན་དུ་ང་ཚོ་གླེང་མོལ་ཞུ་གི་ཡིན། སྐུ་ངོ་ལགས་ཐོག་མར་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་ནང་མཉམ་ཞུགས་གནང་བ་དེ་ཐུགས་རྗེ་ཆེ།
ལགས་སོ་བཀྲ་ཤིས་བདེ་ལེགས། ད་སྐུ་ངོ་ལགས།
ད་ལོ་གསར་པ་ཆགས་འགྲོ་གི་ཡོད་རེད། རེད། གཉིས། ད་ཉིས་སྟོང་ཉི་ཤུ་རྩ་གཉིས་ནང་མར་གཅིག་ཕྱི་མིག་བལྟས་པ་ཡིན་ན། ད་རྒྱ་ནག་གཞུང་གིས་དམིགས་བསལ་ད་བོད་ཐོག་ལ་འཛིན་པའི་སྲིད་བྱུས་དེ་སྔ་དང་མ་འདྲ་བ་དེ་འདྲའི་ལག་བསྟར་གང་གནང་ཡོད་ན།
དེ་སྔ་དང་མ་འདྲ་བར་ཟེར་ན་སྤྱིར་བཏང་མའོ་ཙེ་ཏུང་སྐབས་སུ་ནི་དེ་ནས་རྗེས་ཏེང་ཞའོ་ཕིན་ཞི་ཅིན་ཕིན་དང་དབུས་མ་ཅང་ཙེ་མིན་དང་སྐབས་སུ་དེ་འདྲ་བཤད་དུས་དེ་དུས་རྒྱ་ནག་གཞུང་གིས་ད་སྤྱིར་བཏང་མའོ་ཙེ་ཏུང་སྐབས་སུ་དེ་ཐད་ཀར་རིག་གནས་གསར་བརྗེ་ཆེན་པོ་དང་རྡོ་སོལ་དང་བོད་ཆོས་རིག་གཞུང་ཚང་མ་རྩ་མེད་བཏང་ཡོད་རེད། འོན་ཀྱང་དེ་རྗེས་སུ་ད་ནི་ག་ལ་གང་མཚམས་གཅིག་མི་རིགས་རང་སྐྱོང།

སོ་སོའི་སྤོབས་པ་དང་སོ་སོ་གི་ག་རེ་ཟེར་མི་རིགས་ཞེན་ཁོག་ཆེར་འགྲོ་འདུག་ཟེར། ད་བོད་མི་རིགས་ཟེར་ཡག་ཁས་ལེན་མ་བྱས་པ་བྱས། རྒྱ་མི་རིགས་བོད་མི་རིགས་ཟེར་ན་མི་རིགས་འདྲ་མི་འདྲ་ཡོད་མ་རེད་ཟེར་ང་ཚོ་ཚང་མ་ཀྲུང་ཧྭ་མི་རིགས་རེད་ཟེར། མི་རིགས་གཅིག་ཀྱི་སྐད་ཡིག་ཚང་མ་དེ་རྒྱ་ཡིག་རེད་མ་གཏོགས་དེ་མིན་མེད་པ་བཟོ་དགོས་འདུག་མ་གཏོགས་དེ་མིན་ད་ཡོང་གི་མི་འདུག་ཟེར་དེ་ཡང་དེ་འདྲ་གི་རྒྱ་མི་གི་མཁས་པ་མང་པོ་ཅིག་མཁས་པ་ཟེར་ན་ད་གཙོ་ཆེར་དཔོན་རིགས་དང་དེ་ཚོ་རེད། དེ་ནང་མཁས་པ་མང་པོ་ཞིག་རེད་ཁོ་ཚོ་རྒྱ་ནག་མི་རིགས་ཞེན་ཁོག་ཤུགས་ཆེ་གི། དེ་འདྲ་མང་པོ་ཅིག་རྩོམ་ཡིག་མང་པོ་ཅིག་སྤེལ་དེ་ནང་རྩོམ་ཡིག་སྤེལ་ཡང་ནང་ལ་ཡང་ཁོ་ཚོ་གི་དེའི་བོད་ས་ཆ་ལ་འགྲོ་ནས་ཞིབ་འཇུག་བྱས་འདུག་དཔེར་ན་ལྷ་ས་འདྲ་ཡིན་ན། ད་གྲོང་ཁྱེར་ཆེ་ཤོས་དེ་རེད་བ། གྲོང་ཁྱེར་ཆེ་ཤོས་ནང་བོད་པ་ཕལ་ཆེར་བརྒྱ་ཆ།

བོད་པའི་བོད་པ་མི་རིགས་རང་གཅེས་ནི་དེ་དེ་ས་རེད་ད་མི་ཚུར་འཇུག་སྲིད་བྱུས་དེ་བཤད་ན་དེ་ཡང་དེ་ལས་ལྷག་ཙམ་བྱས་ནས་ཡོད་ར་བོད་པའི་ཚོ་བོད་པའི་ཆེད་སྡོད་མ་ཐུབ་པ་རྒྱ་མི་ཚུར་འཇུག་ཡག་སྲིད་བྱུས་ལག་ལེན་བྱེད་དགོས་འདུག་ཟེར་ད་དེ་སྐད་ཆེན་པོ་ཤུགས་བརྒྱབ་པ་རེད་དེ་རྒྱ་ནག་ནང་ཤུགས་ཆེན་ཤུགས་སླེབས་རེད་སླེབས་ཨ་ནི་དེ་སྲིད་བྱུས་དེ་ད་ཕལ་ཆེར་ཞི་ཅིན་ཕིན་སྐབས་སུ་གཏན་འབེབས་བྱས་པ་རེད་གཏན་འབེབས་བྱས་ནས་ཞི་ཅིན་ཕིན་ཐེངས་གཅིག་ཅིག་དེ་བོད་རང་སྐྱོང་ལྗོངས་ལ་འགྲོ་དུས་ཁོ་ག་རེ་བཤད་ཡོད་ར་ཟེར་ན་མི་རིགས་རང་སྐྱོང་སྲིད་བྱུས་དེ་འགྱུར་བ་མེད་ཟེར་དུས་མི་ཚང་མས་ཨོའོ་ད་ཨོ་ཙམ་མིན་འགྲོ་བསམ་པ་རེད། འོན་ཀྱང་ད་དེ་རྗེས་སུ་ག་ལེར་རིམ་པས་རིམ་པས་བལྟ་དུས་ད་ད་ལྟ་བལྟས་ན་ང་ཚོ་ག་རེ་མཐོང་ཐུབ་ཡ་ཟེའོ་རེད་བསམ། སྲིད་བྱུས་ཆ་ཚང་འགྱུར་བ་འགྲོ་གི་ཡོད་རེད་འོན་ཀྱང་བོད་མི་རིགས་ས་གནས་རང་སྐྱོང་ཟེར་ཡ་གི་མིང་དེ་མུ་མཐུད་དུ་བསྡད་ཡོད་རེད་མ་གཏོགས། ད་ངོ་མ་བྱས་ན་མི་རིགས་རང་སྐྱོང་ཟེར་མཁན་མི་འདུག་ས་གནས་མི་རིགས་རང་སྐྱོང་ཟེར་མཁན་མི་འདུག་སོ་ཐོན་ལ། ག་ལ་གང་མཚམས་བལྟས་ཚང་རྟེན་འབྲེལ་སྲུང་བརྩི་བྱེད་ཀྱི་ཡོད་རེད་བ། ཁོས་སྐྱབས་རྫུན་ཞེས་པ་ནི་སྐྱབས་རྫུན་འཁྲབ་དེ་ཡོད་རོ། ད་དེ་ཁྲ་ཡག་དེ་མེད་པར་བྱོས། ད་བོད་ཀྱི་ཆོས་དང་རིག་གཞུང། བོད་མི་རིགས་དེ་རྩ་མེད་བཟོས་ནས། ད་ཚང་མ་རྒྱ་མིར་འགྱུར་དགོས་འདུག་མ་གཏོགས། བོད་པས་ད་སོ་སོར་དེ་བློ་ཡག་རེད་མི་འདུག་བསམ་ཡག་བྱོས། དེ་དང་མཉམ་དུ་སྤྱི་བཏང། ད་རྒྱ་གཞུང་ར་ཤི་ཨ་ཡིན་ན་མང་པོ་བྱོས་ར་རྒྱ་ནག་དེ་གཅིག་མིང་པོ་ཡིན་ར་བན་ཆོས་ཡིན་ར་ངོ་མ་ནི་རྒྱ་མི་མང་པོ་གཅིག་གནས་སྤོས་བྱས་ནས་མའོ་ཙེ་ཏུང་སྐབས་སུ་ན་ན་རྒྱ་མི་བྱེ་བ་མང་པོ། ས་ཡ་ཉིས་སུམ་ཅུ་ཐོན་ཚོས་རྒྱ་བོད་ལ་གནས་སྤོ་བྱས་ཡག་འཆར་གཞི་ཡོད་རེད། རྒྱ་མི་མང་པོ་གནས་སྤོ་བྱས་རེད་གནས་སྤོ་བྱས་ནས་བོད་མི་རིགས་དེ་རྒྱ་མིའི་བར་ལ་འདྲེས་ནས་མེད་པ་བཟོ་བསམས་པ་རེད། དེ་རྗེས་སུ་རྒྱ་མི་གནས་སྤོ་བྱས་ཡག་དེ་ཚོ་བོད་ས་ཆ་ལ་རྡོ་སོལ་དང་ས་སྣུམ་དང་དེ་ཚོ་ཐོན་རྫས་མེད་པ། དེ་སྒང་ལ་ཞིང་ཁ་འདེབས་མ་ལ་དེ་འདྲ་བྱས་ནས་རྒྱ་མི་མང་པོ་གནས་སྤོ་བྱས་མང་པོ་ཤི་བ་རེད། མུ་གེ་ཤོར་དཀའ་ངལ་མང་པོ་འཕྲད་གནས་སྤོ་སྲིད་ཇུས་དེ་འགྲོ་མ་ཐུབ་རེད་འགྲོ་མ་ཐུབ་རེད་ཟེར་ནས་མི་འདུག་ད་བོད་ཀྱི་ས་མཚམས། ད་ཟི་ལིང་དང་གཡས་གཡོན་མཚོ་སྔོན་པོ།

རྒྱ་སྐད་རྐྱང་རྐྱང་རྒྱག་ཡ། ཆོས་དང་ནང་ཆོས་དེ་དེ་ཚོ་ནུས་མེད་བཟོ་ཡ་ནུས་མེད་བཟོ་མ་ཐུབ་བེད་སྤྱོད་བཏང་ཡ། ཨོ་དེའི་ཐོག་འགྲོ་སྲིད་ཇུས་དེ་ད་ཏིང་འདྲ་ཁེ། ལང། ད་དེ་གང་འགྲོ་ཡ་རེད་དེ་ད་ར་འཕྲོད་ཡང་འདྲ་བོ་ཅིག་རེད།
ལགས་སོ། ད་ལྟ་གོང་གོང་ལགས་ཀྱིས་གསུངས་སོང་དཔེར་ན་ད་ཅིག་བོད་མི་འདི་ཚོ་དཔེར་ན་རྒྱ་མིར་ཕར་སྒྱུར་ཡ་རེད། ད་དེ་ཟེར་དུས་བསམ་པ་དཔེར་ན་བསམ་བློའི་ཐོག་ནས་སྒྱུར་དགོས་ཀྱི་ཡོད་རེད་བ། དེ་འདྲ་སོང་ཙང་ད་གནད་དོན་འདི་ཚོའི་ཐོག་ལ་ཡང་གླེང་མོལ་མ་བྱས་གོང་དེ་ལ། ད་མི་མང་པོ་ཅིག་གིས་སྤྱི་བཏང་ནས་ད་ཅིག་རྒྱ་ནག་ཐོག་ལ་དབྱེ་ཞིབ་པ་རེད། དུ་དོ་སྣང་གནང་བསྡད་མཁན་དེ་ཚོས་ཞི་ཅིན་ཕིང་གི་སྲིད་ཇུས་འཛིན་སྟངས་དང་ཁོ་རང་གི་ཕྱག་ལས་གནང་སྟངས་དེས་ཚོད་དཔག་ཁྱོན་ནས་ཐིགས་ཐུབ་ཡ་མེད་པ་ཆགས་བསྡད་ཀྱི་འདུག་ཟེར་བ། དེ་ཡང་རྒྱ་ནག་ནང་ལོགས་ནས་དཔེར་ན་ཅིག་ག་ལ་ནམ་རྒྱུན་རྒྱ་ནག་གི་ཆབ་སྲིད་དང་དེ་ཚོར་དོ་སྣང་གནང་བསྡད་མཁན་ཁོ་རང་ཚོས་དེ་འདྲ་གསུང་ཡོང་གི་འདུག་སྤྱིར་བཏང་ནས་སྐུ་ངོས་ཀྱིས་ད་ལྟ་བར་དུ་ཞི་ཅིན་ཕིང་ལ་ཕྱག་ལས་གནང་སྟངས་དེ་ལ་ཅིག་བལྟས་པ་ཡིན་ན། ཁོ་རང་གིས་ཅིག་ལས་ཀ་བྱེད་སྟངས་འཇོག་ར་དེ་ག་འདྲ་རུ་ཞིག་ཟེར་རྒྱུ་ཡིན་ན།
ཁོས་ངས་བལྟས་ན་རྒྱ་ནག་མི་རིགས་རིང་ལུགས་པ་ཟེར་རོ། རྒྱ་ནག་མི་རིགས་ལ་ཅིག་ཕན་ཡ་རྒྱ་ནག་དེ་ཡང་སྟོབས་ཆེན་པོ་བཟོ་ཡ། སྟོབས་ཆེན་པོ་བཟོ་དུས་དེ་ནས་ཡང་ཁོ་རང་དེ་རིག་གནས་གསར་བརྗེ་ཆེན་པོ་འཚར་ལོངས་བྱུང་བ་རེད་ཁོ་རང་ལྟ་བ་ནང་ལ་ཡོད་རོ། ང་རྒྱ་མི་མིན་པ་ཡིན་ན་དེ་ནས་ཚང་མ་འབྲི་བོ་ཅན་འདི་ཡ་མེད་པ་ཅིག་ག་རེ་ཟེར་དགྲ་བོ་འདྲ་བོ་བརྩིས་དེ་ཡ། དཔེར་ན་ད་ལྟ་ནད་ཡམས་ལ་ཐུལ་བ་རོ། ནད་ཡམས་ལ་ཐུལ་ནད་ཡམས་ཟེར་དེ་ནད་འབུ་རོ། ནད་འབུ་བྱེད་ཡ་ག་རེ་རེད་ཟེར་ན་སྔོན་འགོག་བྱེད་ཡ།

གདོན་འདྲེ་ངོས་འཛིན་བྱེད་ཡག་བསམ་བློ་བྱེད་འགྲོ་བ། དེ་ནི་ཕྱོགས་གཉིས་པ་དེ་ཁོ་མི་རིགས་ལྟ་བ་མི་རིགས་རིང་ལུགས་ཟེར་མི་འདུག་རྒྱ་ནག་གི་ཞིང་དེ་ཡོད་བདེ་བ་ཡིན་ཙང། རྒྱ་ནག་གི་ཞིང་ཟེར་དུ་ཁོ། ཆབ་སྲིད་ལྟ་བ། རིག་པའི་གཞུང་ལུགས་ལྟ་བ་ཟེར་དེ་མི་ལྟ་བ་བཅས་ཡོད་བ་མ་རེད། དེ་བཞིན་ཁོ། ལས་ཀ་ག་རེ་བྱེད་ན་མཐའ་ལ་ལྷུང་བདེ་བ་རྐྱང་རྐྱང་བྱེད། གོང་དུ་བལྟས་ཚོད་ཁེ་གསུངས་ཡོད་ན་འོན་ཀྱང་མཐའ་ལ་ལྷུང་བདེ་ནི་དངོས་གནས་དྲང་གནས་ཁོ་བྱེད་ཀྱི་མི་འདུག་དཔེ་བཞག་ན།

ལངས། རེད་ཡོང། མི་ཚང་མས་ཨོ་ཁོ་དཔེ་དྲག་པོ་ཞིག་རེད་ཤག་རྒྱལ་གཅེས་རིང་ལུགས་རེད་ཤག་དམག་འཛིང་ས་རེད་ཟེར། ཁོས་དངོས་གནས་ག་ལ་ཐུབ་ཐུབ་ཚིག་ཤིག་བྱས་ན། ཕར་ཕྱོགས་དངོས་གནས་ཁ་གཏད་བཅག་དུས་ཁོས་བྱས་དཔེར་ན་རྒྱ་གར་རྒྱ་ནག་མཐའ་གཅིག་ཁ་གཏད་བཅག་དུས་རྒྱ་ནག་ཚིག་ཤིག་བྱེད་འགྲོ་འདུག་ཨ། ལངས། དེ་ནང་བཞིན་འཇར་པན་ད་ག་རང་རོ་ཨ་ཧྥེ་ལི་པིན་ད་ག་རང་རོ་འོན་ཀྱང་དེ་སྔོན་ཙམ་ལ། ཨོ་བྷ་མ་སྐབས་སུ་དེའི་ལྷོ་རྒྱ་མཚོ་ནང་ནས། གླིང་ཕྲན་ཁ་ཤས་གང་རུང་ཁོས་ཁེ་བཟང་ཅིག་ཐོབ་པ་རེད་མ་གཏོགས་དེ་མིན་ཐོབ་མ་སོང་དེའི་ནང་བཞིན་ད་ལྟ་ནེ་ཡང་ཡང་ད་ག་རང་རེད། གནང། ཁོ་པས་རྩ་མེད་བཟོ་དགོས་ཟེར་ཨོ་ད་ཁོང་ཆོས་སམ་མ་རེད་བསམ་ཁོ་བརྒྱ་ཆ་བརྒྱ་ཚིག་ཁ་ཚུགས་བཀོད་འགྲོ་འདུག་དེའི་ནང་བཞིན་ཨ་མི་རི་ཀ་ལ་ཚོང་རྒྱག་བ་ཡིན་ན་ལས་ཀ་ག་རེ་བྱས་པ་ཡིན་ན། ཁོ་རང་གི་དེ་རིགས་པའི་གཞུང་ལུགས་དང་དུ་སུ་མེད་པར་ཐབས་ཇུས་སྟོང་གི་སོ་སོ་ཁེ་ཕན་གྱི་བཟོ་ཐུབ་ད་དེ་བཟོ་ཡ་ཆེད་ད་ཨོ་ད་ཕལ་ཆེར་བརྒྱ་ཆ་དགུ་བཅུ་གོ་དགུ་སླེབས་སོང་ད་ཟེར་ཡ་རོ། བརྒྱ་ཆ་དགུ་དེ་རིང་བརྒྱ་ཆ་དགུ་བཅུ་སོང་ཅི་ཧྲོགས། ཀླད་ཀོར་ནང་འཕང་འགྲོ་ཡ་ཆེ་བ། གནང། ཨོ་དེ་འདྲ་བྱས་ད་དེ་གཞུང་དེ་མི་ཚོགས་ཚད་མཐོ་ཡ་མི་འདུག་ཟེར་བསྡད་ཡ་དེ། ཁོ་ལྟ་གྲུབ་ཅིག་དང།

ཁོ་རང་ལ་མ་དགའ་མཁན་དཔེར་ན་ད་ཅིག་ཡང་ཕྱོགས་འགལ་ཚོགས་པ་ཡོང་ཆོག་གི་རེད། བསམ་བློ་མ་མཐུན་པ་དེ་ནས་ཡོང་ཆོག་གི་རེད། དེ་ཚོའི་ཐོག་ནས་ཡང་ཁོ་རང་གི་སྲོག་ལ་ཉེན་ཁ་ཡོང་གི་ཡོད་ན།
དེ་འདུག་སྟེ་ངས་བསམ་འདུག་ལྷ་ཅིག་ཉེན་ཁ་ཞིག་ཡོང་གི་ཡོད་མ་རེད་བསམ་འདུག་ག་རེ་རེད་བསམ་རྒྱ་ནག་ནང་ལ་ཕྱོགས་འགལ་ཚོགས་པ་ཡོད་མ་རེད། ནང། རྒྱ་ནག་ནང་ཚོགས་པ་གཅིག་གཅིག་པོ་རེད་དམར་ཤོག་ཚོགས་པ་རེད་དམར་ཤོག་ཚོགས་པ་ནང་ལ་ཤོག་ཁ་ཤོག་ཁ་ཡོད་མ་རེད། ནང། དཔེར་ན་ང་ཚོ་ཅང་ཙེ་མིན་ལྟ་བ་ཡིན་ན་འདྲ། ཧུའུ་ཅིན་ཐའོ་ཡིན་འདྲ་དེ་ཚོ་ཚང་མ་ག་རེ་རེད་ཟེར་ན། ཁོ་ག་གེ་མ་རེད་ཁོ་དེ་གོ་གནས་ཡར་འཕར་ནི། གོ་གནས་ཡར་འཕར་དེ་གོ་གནས་ལ་དཔག་པའི་དབང་ཆ་ཅིག་ཡོད་རེད་གོ་གནས་དེ་རྫོགས་ཚར་དུས་དེ་ཁོ་དབང་ཆ་ཡོད་མ་རེད། སོ་སོ་སོ་སོ་ཤོག་ཁ་དེ་དང་མི་དེ་མི་འདུག་བ། ད་ལྟ་ཧུའུ་ཅིན་ཐའོ་ཡིན་འདྲ་ཅང་ཙེ་མིན་ཚང་མས་ཤེས་ཀྱི་རེད་དེ་ནང་ལ་གལ་སྲིད་ཡོད་པ་ཡིན་ན། སྔོན་མ་དེ་མའོ་ཙེ་ཏུང་དང་ཏིང་ཞའོ་ཕིང་སྐབས་སུ་ཁོ་ཚོ་མི་རྒན་པ་ཞོག་རོགས། དེ་རྒྱ་ནག་དམར་པོ་སྤྱི་མཐུན་རྒྱལ་ཁབ་བཙུགས་མཁན་དམག་རྒྱག་མཁན། ཁོ་ཚོ་བུ་རྒྱུད་ཡོད་རོགས།

དཀའ་ངལ་དངོས་གནས་ཕྲད་པ་ཡིན་ད་དེར་དཔལ་འབྱོར་དང་དེ་ཚོ་དང།
ལགས། རེད་རེད་དགོངས་ཅི་ད་ནས་དེ་སྔོན་དཔེར་ན་ད་བོའུ་ཤི་ལའི་རེད་ད་ནི་ཤིང་གི་ད་ད་ཡང་ཁོ་རང་ཚོ་གཉིས་པ་དམག་དཔོན་དམག་སྤྱི་ཟུར་པ་བྱས་པ།
ཁོ་རང་བོའུ་ཤི་ལའི་རེད་མ་གཏོགས་དེ་མིན་ཚང་མ་ཡོ། ལགས། དཔོན་པོའི་བུ་མ་རེད། ལགས། བོའུ་ཤི་ལའི་དེ་ག་རེ་རེད་ཟེར་ན། དངོས་གནས་དྲང་གནས་དེ། དེ། དཔོན་པོའི་བུ་ཁོ་ཚོ་གུ་རུ་གཅིག་པ་རེད། གཅིག་པ་རེད་ཁོ་མ་འཛུལ་བས་དེ་ག་རེ་རེད་ཟེར་ན་བོའུ་ཤི་ལའི་ཁོ་ལ་མཉམ་ལ་དབང་ཆ་འགྲན་རྩོད་བྱས་པ་རོ། ལགས། རེད། ནང་ཁུལ་དབང་ཆ་འགྲན་རྩོད་བྱས་པ་རོ་དེ་བཞིན་ཁོ་དགྲ་བོར་ཆགས་པ་རེད་མ་གཏོགས།

བོད་རང་སྐྱོང་ལྗོངས་ཀྱི་ད་ཅིག་ཀ་ལོར་ས་ཁུལ་ཡིན་པའི་ནས་རེད་ད་བོད་ཀྱི་ས་ཁུལ་གཞན་པ་ག་པར་ཡིན་པའི་ནས་ཅིག་ཚོགས་འདུ་བསྐོངས་པའི་ནས་དེའི་སྐབས་སུ་གཙོ་བོ་ཅིག་ཀ་ལོར་ད་དགེ་འདུན་པ་ཚོ་དམིགས་བསལ་ཁ་བྲལ་རིང་ལུགས་ལ་ངོ་རྒོལ་བྱེད་དགོས་ཡོད་ཟེར་ར་ཨ་ནི་རྒྱལ་ཁབ་དེ་བརྟན་ལྷིང་དགོས་ཀྱི་ཡོད་རེད་ད་དུས་དུས་ནས་དུས་སུ་དེ་འདྲའི་ལམ་སྟོན་ཅིག་གནང་བསྡད་ཀྱི་འདུག་ད་སྐུ་ངོ་གིས་ཅིག་གཟིགས་པའི་ན་བོད་བརྒྱུད་ནང་བསྟན་དཔེར་ན་རྒྱ་ནག་ཅན་དུ་འགྱུར་བའི་དེ་གི་ཐབས་སྡུག་གི་དམིགས་ཡུལ་དེ་ག་རེ་ཡིན་མེད་ད་མ་འོངས་པ་དེ་ཡང་ལམ་ལྷོང་ཡོང་གི་ཡོད་ན་མི་རིགས་ཨེམ་བྷི་སི་དེ་དེ་ཡང་ན་རྒྱ་མིའི་དངོས་གནས་དམིགས་ཡུལ་དེ་ག་རེ་རེད་ཟེར་ན་ཁོ་དངོས་གནས་ཤུགས་རྒྱག་ཡ་དེ་སློབ་གྲྭ་སྒང་ལ་རེད་བསམ་འདུག་སློབ་གྲྭ་ནང་ལ་རྒྱ་ཡིག་མ་གཏོགས་བོད་ཡིག་མེད་པ་བཟོ་དེ་ནི་ལྷག་པར་ད་ལོ་དྲུག་སྔོན་དེ་ཕྲུ་གུ་དེ་སློབ་གྲྭ་ཡོད་ར་སྔོན་འགྲོའི་སློབ་གྲྭ་རྒྱ་ནག་ནང་ལ་རྒྱ་ནག་ནང་མ་རེད་བོད་རང་སྐྱོང་ལྗོངས་ནང་ལ་དེ་སྔོན་འགྲོའི་སློབ་གྲྭ་ཡོད་ར་ཉིས་སྟོང་བརྒྱད་ནས་ད་ལྟ་བར་ལ་ཕལ་ཆེར་ལྡབ་བཅོ་བཅོ་ལྔ་ཞིག་འཕར་ཡོད་རེད

ངའི་གི་བསམ་ཚུལ། རྒྱ་ནག་གཞུང་གིས་དངོས་གནས་དྲང་གནས་ཀྱི། རྒྱ་ནག་ཅན་ལ་སྒྱུར་ཐུབ་རེད་བསམ་ནི་ཁོ་ཚོ་ཡིད་ཆེས་ཀྱི་ཡོད་རེད་བསམ་གྱི་མི་འདུག། འོན་ཀྱང། གལ་སྲིད་བོད་བརྒྱུད་ནང་ཆོས་དེ་ཁོ་རང་གི་ཁྱད་ཆོས་དང་ངོ་བོ་ལ། བརྩི་འཇོག་བྱེད་དགོས་སྲུང་སྐྱོབ་བྱེད་དགོས་ཟེར་ན་བོད་བརྒྱུད་ནང་ཆོས་དེ་མུ་མཐུད་དུ། སྤྱི་ཚོགས་ནང་ལ་ནུས་པ་ཐོན་ཐུབ་ཀྱི་རེད་མུ་མཐུད་དུ། ང་དེ་ང་ཚོ་སྲོལ་རྒྱུན་རེད་དེ་ང་ཚོ་རིག་གཞུང་རེད་དེ་བོད་བརྒྱུད་ནང་ཆོས་ཁྱད་ཆོས་རེད་ཟེར་ནས། སོ་སོའི་ཐོབ་ཐང་དང་སོ་སོའི་ཁེ་ཕན་སྲུང་སྐྱོབ་བྱེད་ཐུབ་རོགས། དེ་སྲུང་སྐྱོབ་མ་ཡོང་བ་ཆེད་དུ། དེ་བཀག་ཡ་ཆེད་དུ་བོད་བརྒྱུད་ནང་ཆོས་རྒྱ་ནག་ཅན་ལ་བསྒྱུར་གི་རེད་ཟེར། དེ་གོང་ཁྱོད་རང་ང་ཚོ་བོད་བརྒྱུད་ནང་ཆོས་ཁྱད་ཆོས་དེ་འདྲ་རེད་ཟེར། དེ་ཁྱད་ཆོས་ཕན་ཡོད་ཀྱི་མ་རེད་དེ་རྒྱ་ནག་ཅན་ལ་མཐུན་གྱི་མི་འདུག་དེ་གོང་རྒྱ་ནག་ཅན་ལ་བསྒྱུར་གི་རེད་ཟེར་ཡ་བྱས་བ། རྒྱ་ནག་ཅན་ལ་བསྒྱུར་མ་ཐུབ་རུང་ཁྱོད་རང་གི་སོ་སོའི་ཁྱད་ཆོས་དེ་སྲུང་སྐྱོབ་བྱེད་མ་ཐུབ་བ་བྱས་བ། དེ་གོང་བོད་བརྒྱུད་ནང་ཆོས་ཀྱི་ནུས་པ་ཉམས་ཡ།

གྲགས་ཅན་ད་ལྟ་དབྱངས་དགའ་ལགས་འདུ་ཟེར་ཅིག་ད་དགོངས་པ་རྫོགས་པ་རེད་ད་འདི་ཁོ་རང་གིས་དཔེར་ན་ཅིག་བཀའ་མོལ་གནང་པ་ཅིག་ང་ཚོ་སྤྱི་ཚོགས་དྲ་རྒྱའི་སྟེང་དུ་མཇལ་འདུག་བ་དེ་ན་གཙོ་བོ་ཅིག་འདི་གསུང་གི་འདུག་ཁོ་རང་སྨན་ཁང་ལ་ཡོད་པའི་སྐབས་སུ་ཨ་ནི་སྨན་བཅོས་དུས་ཐོག་ལ་མ་གནང་ཡ་རེད་ཨ་ཕྱི་རྒྱལ་ལ་དཔེར་ན་སྨན་བཅོས་བྱས་ཅིག་ད་བཀག་སྡོམ་བྱས་ཡོད་ས་རེད་ད་དེ་གི་ཐོག་ནས་ཡང་ཅིག་རྒྱ་ནག་གཞུང་གི་ངོས་ནས་བོད་ནང་གི་དཔེར་ན་ཤེས་ཡོན་ཅན་དེ་ཚོ་ལ་དམ་དྲག་བྱས་ཡ་རེད་ཨ་ལྷག་པར་དུ་ཨ་ནི་ཁོ་རང་ཚོས་ཀྱི་དཔེར་ན་ཅིག་བོད་དོན་དང་འབྲེལ་བའི་སྒང་ལ་ད་ཅིག། རྩོམ་སྤེལ་བའི་གནས་རེད། དེ་དུས་རྒྱུན་ནས་འཛིན་བཟུང་གནང་བསྡད་ཀྱི་ཡོད་རེད་པ། དེ་ཡང་རྒྱ་ནག་གཞུང་གིས་དམིགས་ཡུལ་དཔེར་ན་གལ་ཆེན་ཅིག་ལ་ངོས་འཛིན་གནང་གི་ཡོད་ན། ཤེས་ཡོན་པ་ཅིག་མེད་པ་བཟོ་ཡ་ཆོག་ར།
ད་ལྟ་གལ་ཆེ་ཤོས་བརྩིས་བསྡད་ཡོད་རེད། གལ་ཆེ་ཤོས་རྩི་ཡ་དེ་ད་ལྟ་ང་ཚོ་ཤེས་ཀྱི་རེད། རྒྱ་ནག་ལ་ཞིབ་འཇུག་བྱེད་མཁན་ཤེས་ཀྱི་རེད་མའོ་ཙེ་ཏུང་སྔོན་མ་བཤད་ཀྱི་རེད། མེ་མདའ་དང་སྨྱུ་གུ་གཉིས་གལ་ཆེ་ཤོས་ཡིན་ཟེར་ཀྱི་རེད།

རྔན་པ་སྤྲད། དེ་བཞིན་བོད་པའི་ནང་ལ་གལ་སྲིད་སོ་སོའི་མི་རིགས། ཁེ་ཕན། སོ་སོའི་མི་རིགས་སྐད་རྒྱག་ཐུབ་ཡ། སོ་སོའི་གཙང་ཡུལ་ཁྲོད་དེ་དེ་ཚོ་དེ་ཁོ་རང་གི་དེ། སྨྱུ་གུའི་ནུས་པ་ཡོད་རེད། དེ་གི་དེ་ཐད་ཀ་ཁོ་རང་ཁ་གཏད་རེད་དེར། ཁོ་མི་རིགས་མགོ་སྐོར་གཏོང་ཡ་བོད་པ་མགོ་སྐོར་གཏོང་ཡ་དེ་ཚོ་ནུས་པ་ཡོད་རེད་དེ་ནང་བཞིན་ཁོ་བོད་ཀྱི་ཆོས་དང་རིག་གཞུང་དང་མི་རིགས་ངོ་བོ་དང། དེ་ཚོ་ཉམས་དམས་གཏོང་ཡ་ལ། དེ་ནུས་པ་ཡོད་རེད་དེ་གི་དེ་ཁོ་ཐད་ཀ་ཁ་གཏད་ཆགས་ཡོད་རེད། ཐད་ཀ་ཁ་གཏད་ཆགས་དེ། ད་ལྟ་ཙམ་ཞིག་མ་རེད། སྔོན་མ་ནས་བོད་ཀྱི་ཆོས་དང་རིག་གཞུང་དང་བོད་པའི་ནང་མི་འཇོན་པོ་ཆགས་ཟིན་འདུག་དཔེར་ན་སྤྲུལ་སྐུ་བསྟན་འཛིན་བདེ་ལེགས་དཔེར་ན་ཚོང་པ། ང་ཚོ་ལྷ་སར་ཚོང་པ་ཡིན་ན་ར་དེ་རྩོམ་པ་པོ་ཡིན་ན་ར་དེ་དང་འཇོན་པོ་ཆགས་ཟིན་འདུག་བསམ་ན་ཁོ་ཐབས་ཐབས་ཤེས་འདྲ་མི་འདྲ་བྱས་ནས་མ་ཉེས་ཁ་གཡོགས་བྱས་ནས་ཚང་མ་བཙན་ཁང་ནང་བཟུང་འགྲོ་གི་དེ་བཞིན་བོད་པའི་ནང་གི་མི་འཇོན་པོ་ཅིག་ཆགས་ཡོང་དུས་ཐ་ན་དཔོན་པོ་དེ་ཚོ་ཏོག་ཙམ་འཇོན་པོ་ཆགས་འདུག་ཟེར་ན་རྒྱ་ནག་ལ་བཏང་ཡག་ཟེར་འདྲ་ཞུ་བ། ལགས་འོང་ལགས་འོང། དེ་འདྲ་བྱས་ནས་བོད་པའི་ནང་ལ་འགོ་ཁྲིད་ཡག་དང་མཁས་པ་དང་འཇོན་པོ་དང་དེ་ཚོ་མ་ཡོང་བ་དེ་རྒྱ་མི་གཞུང་གིས་མགོ་མཐར་བྱས་བསྡད་ཡོད་ད། ལགས་འོང། ཞིབ་ཚགས་པོ་ང་ཚོས་ཞིབ་འཇུག་བྱས་བསྡད་བསྡད་པ་ཡིན་ན་དེ་ཚོ་མཐོང་བསྡད་ཡོད་རེད། ལགས་འོང། ཨ་ལས་ཨང་འཇམ་པོའི་མགོ་བོད་ཡུལ་དུ་མེད་པ་བཟོས་སོང་ཨ་ཅི་བྱས་སོང་ཨ་སྙིང་བྱས་སོང་བསམ་དེ་བྱས་བསྡད་ཡོད་རེད་བོད་པའི་ནང་མ་བྱུང་ཡ་ཆེད་དུ་དེ་བཞིན་ད་ལྟ་དེ། མཁས་པ་ཡིན་ན་ར་རྩོམ་པ་པོ་ཡིན་ན་ར་མི་རིགས་ཐུགས་སྐྱེད་ཅན་ཐ་ན་ཆོས་ཕྱོགས་དཔེར་ན་སྤྲུལ་སྐུ་བསྟན་འཛིན་བདེ་ལེགས། རྒྱ་ནག་གི་ཁྲིམས་ལ་ཆ་ཚང་བསྟུན་ནས། ནང་ཆོས་སྤེལ་ཡ་ཐབས་ཤེས་བྱས་ཡོད་དེ་རྒྱ་ནག་གིས་ཨུ་ཚུགས་བརྒྱབ་རྩ་མེད་པ་བཟོས་པ་རེད། དེ་འདྲ་འདྲ་བོ་དེ་དེ་རང་བཞིན་འགྲོ་བསྡད་ཡོད་རེད། གོ་མཐའ་འགྲོ་རྩ་ཐང་དངུལ་ས་རྡོ་རུ་ཆགས་འགྲོ་ཡོད་རེད་མ་ཐུག། ལགས་སྐུ་ངོ་ལགས་ད་ནི་སྡོམ་ཡག་པོ་ཞུ་སྐྱོན་དང་སྟབས་མེ་མདའ་བྱས་སྨྱུ་གུ་དེ་ནས་དངུལ། ད་དངུལ་སྒང་ལབ་དུས་ཁ་སང་ད་ལྟ་ཞི་ཅིན་ཕིན་གྱིས་ད་སྤྱི་ལོ་གསར་པའི་འཚམས་འདྲི་གི་ད་ལྟ་གསུང་བཤད་དེ་གནང་འདུག་བ། དེ་དེ་ནང་ཁོ་རང་གིས་ད་རྒྱ་ནག་དེ་འཛམ་བུ་གླིང་ནང་ལོ་དཔལ་འབྱོར་སྟོབས་ཆེ་ཤོས་གཉིས་པ་དེ་ཡིན་གཉིས་པ་ཡིན་པ་མ་ཟད་ད་དཔལ་འབྱོར་གྱི་གནས་བབ་དེ་ད་རྒྱ་མིའི་སྒོར་མོ་ཁྲག་ཁྲིག་བརྒྱ་དང་ཉི་ཤུ་དང་ལོན་པའི་གནས་སྟངས་ཆགས་བསྡད་ཀྱི་འདུག་ད་དཔེར་ན་རྒྱ་ནག་དཔལ་འབྱོར་ཇི་ཙམ་གྱི་སྟོབས་ཆེན་པོ་ཆགས་ཡོད་ན་དེ་གི་ཐོག་ནས་འཛམ་བུ་གླིང་སྤྱི་ལ་དཔེར་ན་ནུས་ཤུགས་སྤྲད་ཡ་རེད། དམིགས་བསལ་ན་ད་ཤྲི་ལངྐ་རེད་ད་དཔེར་ན་ཅིག་ཉེ་ཁོངས་ཀྱི་ཁྱིམ་མཚེས་དེ་ཚོ་རེད་བ། དེ་ནང་བཞིན་གྱི་ཨ་ཧྥེ་རི་ཁ་ལྟ་བུ་རྒྱལ་ཁབ་མང་པོ་ཅིག་ལ་ཁོ་རང་ཚོས་དངུལ་གྱི་ཐོག་ནས་བུ་ལོན་གཡར། རྗེས་ལ་ཡང་དེའི་ཁོ་རང་ཚོ་གི་ཆབ་སྲིད་ཀྱི་ལག་ཆ་བེད་སྤྱོད་བྱས་རྗེས་ཁོ་རང་ཚོས་དགོས་མཁོ་སྤར་བའི་འགྲོ་དགོས་ཀྱི་འདུག་བ། དེ་ཡང་འབྱུང་རྒྱུ་ཤུགས་རྐྱེན་ག་ཚོད་སླེབས་ཡོད་ན།

ལྷོ་ཨེ་ཤི་ཡ་སེ་འདྲ་དེ་མིན་ཨ་ཧྥི་རི་ཁ་སེ་འདྲ་དེ་མིན་རྒྱལ་ཁབ་ནང་དེ་ཙམ་མང་དེ་འདུག་དེ་སྐྱོན་ད་མ་འོངས་པ་དེ་ཐུལ་མི་ཐུལ་དུ་འགྲོ་ས་རེད་འོན་ཀྱང་སྔོན་མ་ནང་བཞིན་དཔེར་ན་ཚོང་འདྲ་འདྲ་རྒྱག་ཡ་ན་ངས་ཅ་ལག་ས་ཡ་གཅིག་བཙོངས་པ་ཡིན་ན་ས་ཡ་གཅིག་ཐོག་ལ་འབུམ་གཅིག་ཁེ་བཟང་ཡོད་ན་ངས་ཨ་ཧྥི་རི་ཁ་དང་ལྷོ་ཨེ་ཤི་ཡ་གི་ལུང་པ་དེ་ཚོར་བཙོངས་པ་ཡིན་ན་ས་ཡ་གཅིག་བཙོངས་པ་ཡིན་ན་འབུམ་གཅིག་ཁེ་བཟང་མི་འདུག་ཁྲི་ལྔ་དྲུག་ཁྲི་གསུམ་གྱི་མ་གཏོགས་མི་འདུག་དེ་བཞིན་དེ་འདྲ་བོ་ཁོ་ཚོང་ཆད་པ་མེད་རུང་ཁེ་བཟང་དང་དེ་ཚོ་ཐོག་དེ་རྒྱ་ནག་ལ་ཡོང་སྒོ་ཉུང་འགྲོ་བ་དེ་ནང་བཞིན་རྒྱ་ནག་ནང་ལ་དཔལ་འབྱོར་དང་དེ་ཚོ་ཉམས་མེད་འགྲོ་དུ་མ་འོངས་པ། ད་ལྟ་ཅི་གསུང་དེ་བ་ནང་བཞིན་དཔལ་འབྱོར་དེ་རྒྱ་ནག་ལ་ག་ཚད་ཨ་སྟེང་མཐོ་བས་བ་ད་ཞི་ཅིན་ཕིང་ཁ་སང་ཚོགས་འདུ་སྒང་དེ་འདྲ་བཤད་སོང་བ་མ་རབས་དེ་ལོ་སར་གི་གཏམ་བཤད་ནང་བའི་རྫུ་བོ་བཤད་སོང་འོན་ཀྱང་ང་ཚོ་ལོ་སྔོན་མ།

ལགས། མི་ཡི་ཏོག་ཙམ་འཇམ་འོང་དུ་བ། ལགས། དེ་གུ་རྒྱ་ནག་དེ་ཀ་ངམ་ཁྲེས་དེ་གུ་ཡོད་པ་དེ་ཧ་ཅང་སེ་བོ་རེད་ཁྲེས་འདུག་དེ་ནི་ཏོག་ཙམ་འཇམ་རུ་འགྲོ་གི་འདུག་བ། ལགས། འཇམ་རུ་འགྲོ་གི་ཡོད་དེ་བྱུང་མ་འོངས་པ་དེ་དཔལ་འབྱོར་དེ་གུ་རྒྱ་ནག་ག་ཚད་བསྟུན་ཐུབ་ཡོད་པ་གང་ཤེས་འོང་རྒྱུ་ད་ལྟ་ང་ཚོ་དེ་སྤྱི་ཚོགས་དྲ་ལམ་དེ་ཚོ་བལྟས་པ་ན་རྒྱ་ནག་ནང་ལ་བཟོ་གྲྭ་མང་པོ་ཞིག་སྒོ་བརྒྱབ་འདུག་བ། དེ་ནི་སྒེར་གཉེར་བདེ་བ་ཚོང་ཁང་ཡིན་ཟ་ཁང་ཡིན་དུ་བས་ས་ཡ་མང་པོ་སྒོ་བརྒྱབ་འདུག་བ། མི་གཞོན་དེ་ཚོ་མང་པོ་ལས་ཀ་ཤོར་འདུག་བ། སྔོན་མ་གླ་ཆ་ཡར་འཕར་བསྡད་པ་དེ་ཚོ་མར་ཟགས་འདུག་བ། ཐ་ན་ཁ་ཤས་ལུང་པ་ཁ་ཤས་གཞུང་ཞབས་དེ་ཚོ་གླ་ཆ་སྤྲད་ཡ་མེད་པ་ཐ་ན། ཁ་ཚུར་ནད་ཡམས་བཀག་མཁན་གྱི་དེ་དུག་ལོག་དཀར་པོ་གོན་མཁན་དེ་ཚོ། སྐད་རྒྱག་ནས་ག་རེ་ཁོ་ཚོར་གླ་ཆ་མ་རག་པ་དེ་འདྲ་བྱས་འདུག། རྒྱ་ནག་ནང་དཔལ་འབྱོར་གྱི་བ། ལགས། ཞི་ཅིན་ཕིང་སྦོ་ཤོ་ཤེས་དེའ་ཏེ་སྐད་ཆ་དེ་ག་རེ་རེད་ཟེར་སྔོན་མ། ཅང་ཙེ་མིན་དང་ཧུའུ་ཅིན་ཐའོ་སྐབས་སུ་དེ་ལོ་བཅུ་གྲངས་ནང་ལ། ལགས། བརྒྱ་ཆ་བརྒྱད་ནས་བཅུ་གསུམ་བཅུ་བཞི་འཕར་བསྡད་ཡག་བྱས་བ། ལགས། དེ་གི་མ་རྩ་དེ་བཤད་བསྡད་ཡོད་རེད། ལགས། འོ་ཅི་དེ་ད་ལྟ་མར་ཟགས་བསྡད་འདུག། ལགས། མར་ཟགས་དེ་དེ་བྱུང། ལང་ཆེ་ཤོས་གཅིག་ཡིན་ན་འདྲ་དེ་ཚོ་ཐོག་ལ་ཕྱི་རྒྱལ་ཐོག་ལ་དཔལ་འབྱོར་དེ་ག་རེ་བྱེད་ཐུབ་རེད། སོ་སོ་ནང་ག་རེ་བྱེད་ཐུབ་དེ་ད་ཅི་བཤད་དང་འབའ་ཧུ་དེ་ཐུག་པོ་ག་ཚད་བསྡད་ཐུབ་རེད། དེ tension བྱེད་དགོས་ཡག་ཅིག་རེད་ཤག་མ་ཚད། ཁོ་བསྐོས་ལོ་ཁ་ཤས་ནང་རྦད་དེ་ཉམས་མ་སོང་ན་ཡོད་ར། སྤྱིར་ཡོངས་ཀྱི་བལྟས་པ་ཡིན་ན་མར་ཉམས་བསྡད་འདུག། ཉམས་བསྡད་ཡ་དེ་རེད་དེ་དུས་ཞི་ཅིན་ཕིང་ངས་གོང་དུ་བཤད་དེ་ཟླ་བ་དང་པོ་ཚེས་གཅིག་སྐད་ཆ་དེ་འཇམ་རུ་འཇམ་རུ་འགྲོ་བ་ནང་བཞིན་གྱི་མ་འོངས་པ་འཛམ་གླིང་ཐོག་ལ་སྔོན་མ་ནང་བཞིན་གྱི་ཧམ་པ་ཆེན་པོ་སྤོབས་པ་ཆེན་པོ་གདེང་ཚོད་ཆེན་པོ་དེ་འདྲ་གཅིག་ཡོང་ཐུབ་མ་རེད་བསམ་འདུག། མ་ཚད་མ་འོངས་པ་གཅིག་བྱས་ན་དཀའ་ངལ་འཕྲད་མེད་འགྲོ་བསམ་འདུག། ལགས། ད་ལྟ་སྐུ་ངོ་ལགས་གོང་གསུངས་སོ། གནད་དོན་ཡོ་ཤུ་པ་མང་པོ་ཅིག་གི་དག་རང་གསུང་གི་འདུག་ད་ལྟ་ད་ལོ་སྤྱི་ལོ་གསར་པའི་གི་གཏམ་བཤད་དེ་དེ་སྔ་དང་བསྡུར་བས་ན་དུ་ཉམ་ཆུང་བ་འདུག་ཁོ་རང་གི་རེད། ད་འདི་ན་ཡང་ཁོ་རང་གི་རྒྱ་ནག་གི་བྱས་རྗེས་ཅིག་གཙོ་བོ་ཅིག་དེ་ན་དེ་བཤད་ཀྱི་འདུག་བ། ཉིས་སྟོང་བརྒྱད་གི་ད་ཨོ་རྩལ་འགྲན་བསྡུར་དེ་གཅིག་བྱས། ཉིས་སྟོང་ཉི་ཤུ་རྩ་གཉིས་དགུན་དུས་ཀྱི་ད་ཨོ་རྩལ་འགྲན་བསྡུར་ཡོད་རེད་བ་དེ་ཚོ་ཡག་པོ་ཞེ་པོ་བྱུང་སོང་ལབ་ནས་བཤད་ཀྱི་འདུག་ད་ཕྱོགས་གཅིག་ནས་ཡང་ཕྱིའི་འདི་ནང་གཅིག་རྒྱལ་ཁབ་དེ་ཚོ་གི་རྒྱ་ནག་ཅིག་བལྟས་འདུག་བསམ་པ་ད།

ད་ལོ་འགྲོ་གི་འདུག་ཟེར་ནས་ལོ་རྗེས་མ་ཉག་གུ་མ་རེད་མ་ག་རིམ་པས་རིམ་པས་རིམ་ཡར་རྒྱས་འགྲོ་གི་རོགས། འོན་ཀྱང་ད་ལྟ་རྩེད་མོ་རྩེ་རེས་དུས་སུ་དེ། འགྲོ་སོང་ཆེན་པོ་བཏང་བ་ཡིན་ན་དཔེར་ན་ད་རེས་དེ་ཨ་རབ་པའི་རྒྱལ་ཁབ་དེ། པད། དེ་ཁོ་ཚོ་དེ། སྤོ་ལོ་རྩེ་ཡ་དེ་འགྲོ་སོང་ཞེ་པོ་གཅིག་བཏང་བ་རོགས། དེ་སྲིད་དེ་སྲིད་སྐད་གྲགས་ཡག་སོང་ཨ། འོན་ཀྱང་རྩེད་མོ་དེ་ཚར། ལོ་རྗེས་མ་ཚང་མ་འཇམ་འགྲོ་འདུག། དེ་གོ་དེ་ཁོ། གནས་སྐབས་གནས་སྐབས་ཀྱི་མིང་ཆེ་མིང་མཐོ་བ་རེད་མ་གཏོགས། ཕུགས་རྒྱང་རིང་པོ། དུས་ཚོད་རིང་པོ་གི་དེ་འཇམ་གྱི་ནུས་སྟོབས་དེ་ནུས་པ་ཐོན་ཐུབ་གི་མི་འདུག་ཨ། དེ་གོ་ད་ལྟ་བཤད་པ་དེ་དག་རང་རེད། དངོས་གནས་བྱས་ན།

རྒྱལ་ཁབ་གཅིག་མི་རིགས་གཅིག་འཛམ་གླིང་ཐོག་ནས་མི་ཆེ་མཐོང་བཞག་ཡ། མི་འདྲེན་ཐུབ་ཡ་དེ་དེ་འདྲའི་ནུས་པ་དེ་ཡོད་མ་རེད། དེ་རྒྱ་ནག་ལ་ཡོད་མ་རེད། ལགས་སོ་སྐུ་ངོ་ལགས་ང་ཚོ་ད་དུས་ཚོད་རྐྱེན་པས་གླེང་མོལ་དེ་ལ་མཚམས་འཇོག་ཞུ་གི་ཡིན། སྐུ་ངོ་ལགས་ང་ཚོ་གླེང་མོལ་ནང་མཉམ་ཞུགས་གནང་བ་དེ་ཐུགས་རྗེ་ཆེ། སྤྱི་ལོ་གསར་ཚེས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ལགས་སོ་འཚམས་འདྲི་བཀྲ་ཤིས་བདེ་ལེགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དོན་འགྲུབ་རྣམ་རྒྱལ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱི་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན།